ཞེ་དྲག་གནད་འགག་མེད་ཚེ་མ་ཀློག་ཞེ་དྲག་ཚོ་ཁྱེད་རང་ཚོ་ངེས་ཅི་བཏང་འདོད་འདྲི་གོ་རེ་བ། འདི་ཁ་ཐུག་འདོད་འདོད་འདོད་འདོད་ཡོད་ཁ་ཆེ་འདོད་པོ་འདོད་འདོད་རང་ལུགས་བཀའ་ཐང་འདོད་འདོད་བཀའ་འོས་འདི་ངེས་ཅི་བཏང་ཡ་འདི་ནས་ང་བྱེད་ཤོད་རེད། ཡ་དེ་བྱས་ད་འདི་ནས་ཁ་སང་ས་བཅད། གསུམ་པོ་འདི་ཡིན་པ། གཟུགས་ཀྱི་ཕུང་པོ་དང་ཁམས་དང་སྐྱེ་མཆེད་ཀྱི་ཡལ་བ་ཞེས་པ་བྱས་གཟུགས་སེམས་ལས་བྱེད་པའི་ཕུང་པོ་དང་ཁམས་དང་སྐྱེ་མཆེད་ཀྱི་ཡལ་བ་ཞེས་པ་ད་རྣམ་ཤེས་ཀྱི་ཕུང་པོ་དང་ཁམས་དང་སྐྱེ་མཆེད་ཀྱི་ཡལ་བ་ཞེས་པ་གསུམ་པོ་འདི་རེད། གང་གི་ས་བཅད་སྔ་བྱས་པ་འདི་གསུམ་པོ་འདི་རེད། ད་འདི་ག་ནས་སླེབས་པ་རེད་ཟེར་ན་རྩ་བར་བྱས་ན། རྣམ་ཤེས་སོ་སོར་རྣམ་རིག་པ་དེ་ནས་མ་ཡོང་གི་རེད། རྣམ་ཤེས་སོ་སོ་རྣམ་རིག་པ། ཁམས་བདུན་དག་ཏུ་འདོད་པ་ཡི་རྣམ་ཤེས་རྣམ་པར་ཤེས་པ་དྲུག་དང་ཡིད་དྲུག་པོ་འདས་མ་ཐག་པ་ཡི་རྣམ་ཤེས་གང་ཡིན། དེ་ཡིད་དོ་དྲུག་པའི་རྟེན་ནི་རབ་བསྒྲུབ་ཕྱིར་ཁམས་ནི་བཅོ་བརྒྱད་དག་ཏུ་འདོད། དེ་ཡན་ཆད་དེ་རེད་ཡ། དེ་བྱས་ད་ད་མ་ཀློག་ཤིག་གི་འདར་བ་ད་དུ་སུས་མ་ཤེས། ཅིག། ནམ་རྒྱུན་ཅིག། གོ་མྱོང་རྒྱུ་རེད་ཤག་མང་ཆོག་རེད། ད་དུས་འགྲོ་ཞིག་རེད་འདུག་བ། རྣམ་ཤེས་ཕུང་པོ་དང་སྐྱེ་མཆེད་ཁམས་ཀྱི་རྣམ་གཞག་ཞེས་པ། རྣམ་པར་གཞག་པ། ད་ནི་གསུམ་པ་རྣམ་ཤེས་ཕུང་པོ་དང་སྐྱེ་མཆེད་ཁམས་ཀྱི་རྣམ་པར་གཞག་པ་ལ། ད་རྩ་བར་བྱས་ན་རྣམ་ཤེས་སོ་སོར་རྣམ་རིག་པ། དེ་ནི་མགོ་གཙོ་བོ་དང། ད་འདིར་མཚན་ཉིད་དེ་ཁ་སང་ཕྱིན་ཚར་སོང་ནམ་ཁ་སང་གཙོ་སེམས་ཀྱི་མཚན་ཉིད་འདྲ་པོ་འདྲ་པོ་རེད། རྣམ་པར་ཤེས་པའི་མཚན་ཉིད་ནི་ཡུལ་གྱི་ངོ་བོ་རང་སྟོབས་ཀྱིས་སོ་སོར་ག་རེ་ཟེར་ན་རྣམ་པར་རིག་པ། ད་ཁ་སང་སེམས་དང་སེམས་བྱུང་ཁྱད་པར་ཕྱེད་ས་སོགས་ངོ་བོ་རང་སྟོབས་ཀྱིས། འཛིན་པ་དེ་ལ་སེམས་དང། ཨ་ནི། ཁྱད་པར་རང་སྟོབས་ཀྱིས་འཛིན་པ་དེ་ལ་སེམས་བྱུང་ཟེར་གྱི་རེད། ཡིན་ནས་ད་ཅིག་སེམས་ཀྱིས་ག་རེ་ཟེར་ན་ཁྱད་པར་འཛིན་གྱི་རེད་དེ་ཡིན་ནས་རང་སྟོབས་ཀྱིས་འཛིན་གྱི་མ་རེད་སེམས་བྱུང་གིས་ཨ་ནི་ག་རེ་ཟེར་ན་ངོ་བོ་འཛིན་གྱི་རེད་དེ་རང་སྟོབས་ཀྱིས་འཛིན་གྱི་མ་རེད་གཉིས་ཀར་ངོ་བོ་དང་ཁྱད་པར་འཛིན་པ་གཅིག་པ་རེད་དེ་ཡིན་ནས་ད་ཅིག་རང་སྟོབས་འཛིན་ལ་ཅིག་རང་སྟོབས་མ་འཛིན་པ་གཞན་སྟོབས་འཛིན་པ་དེ་འདྲས་རེད་ཁ་སང་ཕྱིན་ཚར་སོང་ད་དེ་གཅིག་པུ་རེད་བ། དེ་ལ་ཟེར་ད་སྡེ་པ་དག་གིས་མིག་གི་རྣམ་པར་ཤེས་པ་ལ་སོགས་པ་དྲུག་ཏུ་འདོད་ལ། ད་འདི་གསུངས་ངོ་ད་འདི་ལ་རྣམ་ཤེས་ཅིག། ཁྱེད་རང་ཤེས་དགོས་བསམ་སྟངས་དེ་ང་ཚོའི་ནམ་རྒྱུན་ཀུན་གཞིའི་ནང་ཡོད་པ་ནང་བཞིན་གཅིག་པུ་རེད་རྣམ་ཤེས་གཅིག། ཚོགས་བརྒྱད་སྨྲ་བ་དང་ཚོགས་དྲུག་སྨྲ་བ་དང་དེ་ནང་བཞིན་རྣམ་ཤེས་ཚོགས་དགུ་འདོད་པའི་རྣམ་ཤེས་གཅིག་སྨྲ་བ་སོགས་དེ་འདྲའི་རྣམ་གཞག་བྱུང་འདུག་ད་འདི་མ་བཀོད་ཤེས་རྒྱུ་རེད་བྱ་གཅིག་པུ་གཅིག་རྐྱང་རེད་བྱ། དེ་ལ་སྡེ་པ་དག་ནི་མིག་གི་རྣམ་པར་ཤེས་པ་ལ་སོགས་དྲུག་ཏུ་འདོད་ལ་ཟེར། ད་སྡེ་པ་དག་ནི་ཟེར་དུས་མདོ་སྡེ་པ་ལ་སོགས་པ་དེ་དག་གིས་རྣམ་ཤེས་དྲུག་ཏུ་འདོད་ཀྱི་རེད་སྐབས་འདིར་བྱེ་བྲག་སྨྲ་བ་ཁོ་རང་གིས་རྣམ་ཤེས་དྲུག་འདོད་དགོས་རེད་བ་དེ་བྱས། རྣལ་འབྱོར་སྤྱོད་པ་བའི། སློབ་དཔོན་ཕལ་མོ་ཆེ་ནི་འདི་དག་དང་ཀུན་གཞི། དང་ཉོན་ཡིད་ནི་བརྒྱད་དོ། ད་རྣམ་ཤེས་ཚོགས་བརྒྱད་འདོད་མཁན་ཀུན་གཞི། ད་ལུང་གི་རྗེས་འབྲང་སེམས་ཙམ་པ་ལུགས་བཞི་ཆགས་སོགས་གཅིག་གོ་ར་ནམ་རྒྱུན་ང་ཚོ་རྣམ་ཤེས་ཚོགས་བརྒྱད་འདོད་མཁན་འདི་དེ་བྱས། རྒྱན་སྟུག་པོ་བཀོད་པའི་མདོ་ལས་ཟེར། ཇི་ལྟར་ཟླ་བ་སྐར་ཚོགས་དང་ལྷན་ཅིག་མཁའ་ལ་གནས་པ་ལྟར་དེ་བཞིན་ཀུན་གཞི་རྣམ་ཤེས་ཀྱང་རྣམ་པར་ཤེས་བདུན་དང་ལྷན་ཅིག་གནས་ཞེས་བྱ་བ་ལ་སོགས་པ་གསུངས་པའི་ཕྱིར་ད་ཁོ་ཚོ་ཁུངས་གཏུག་གི་འདུག་བ། རྒྱན་སྟུག་པོ་བཀོད་པའི་མདོ་ལས། ཤེས་བྱེད་དྲངས་ནས་ད་ཀུན་གཞིའི་རྣམ་ཤེས་ཟེར་ཡ་ཅིག། བཞག་དགོས་རེད། ག་རེ་ཟེར་ན་རྣམ་ཤེས་བདུན། ཉོན་ཡིད་དང་བཅས་པའི་རྣམ་ཤེས་བདུན་དང་ལྷན་ཅིག་ཏུ་ཡོད་པའི་རྣམ་ཤེས་བཞག་གི་འདུག་བ་འདི་ཀུན་གཞིའི་རྣམ་ཤེས་མིན་འདུག། བཞག་ས་ཡོད་མ་རེད་འདི་བྱས། ད་ཡང་སློབ་དཔོན་ཡང་དག་བདེན་པ་ནི་སློབ་དཔོན་ཡང་དག་བདེན་པ་རྣམ་ཤེས་དགུ་སྨྲ་བ་འདི་རེད་པ། ད་དེའི་སྟེང་དུ་དྲི་མ་མེད་པའི་རྣམ་ཤེས་ཞེས་བྱ་གི་རེད། ཡང་དག་བདེན་པ་ནི་དེ་དང་དྲི་མ་མེད་པའི་ཡིད་དང་དགུ་ཡིན་པར་དགུ་ཡིན་ནོ་ཞེས་ཟེར་རོ་ད་དྲི་མེད་རྣམ་ཤེས་གཅིག་ཅར་དུས་ང་རྣམ་ཤེས་ཚོགས་བརྒྱད་སྒང་ལ། དྲི་མེད་རྣམ་ཤེས་ཀྱི་ནི་དཀར་གསལ་རྣམ་ཤེས་དགུ་སྨྲ་བ་འདི་རེད་བ་དེ་ཕྱིར། ད་འདི་ཀུན་གཞི་རྣམ། ཀུན་གཞི་ཡེ་ཤེས་ནཱ་ད་ཡོད་པ་གཅིག་པུ་གཅིག་པུ་རེད། གའུ་དང་ཀླུ་ཡི་གཏེར་ལ་སོགས་པ་བྲམ་ཟེའི་ཚོམས་ལས་ད་རྣམ་ཤེས་གཅིག་སྨྲ་བ་དེ་རེད། གའུ་དང་ཀླུ་ཡི་གཏེར་ལ་སོགས་པ་རྣམས་ཀྱི་བྲམ་ཟེའི་ཚོམས་ལ་ཁོང་ཚོ་ནས་ག་རེ་གསུངས་པ་རེད་ཟེར་ན་རྣམ་ཤེས་གཅིག་ཁོ་ན་འདོད་ཀྱི་རེད། གང་ཞིག་ལུས་མེད་ཕུག་ན་གནས་རིང་དུ་འགྲོ་ཞིང་གཅིག་པུ་རྒྱུ་དེ་དོགས་གཅིག་པུ་རྒྱུ་ཞེས་ཚིག་དེ་འདི་རྣམ་ཤེས་གཅིག་སྨྲ་བ་རེད། གདུལ་བར་དཀའ་བའི་སེམས་འདུལ་བྱེད་དེ་ནི་བྲམ་ཟེར་ངས་བཤད་དོ་ཞེས་སེམས་ཀྱི་ཚིག་ནི་གཅིག་པུ་ཉིད་དུ་གསུངས་པའི་ཕྱིར།

རྒྱུད་རེ་ན་ཁོ་ནའོ་ཞེས་གསུངས་པའི་ཕྱིར་དང། སྐྱེ་མཆེད་བཅུ་གཉིས་བསྟན་པའི་མདོ་ལས་ཀྱང། རྣམ་པར་ཤེས་པའི་ཚོགས་དྲུག་ནི་ཡིད་སྐྱེ་མཆེད་ཀྱིས་འདུས་སོ་ཞེས་གསུངས་པའི་ཕྱིར་རྣམ་ཤེས་ནི་ཡིད་ཀྱི་རྣམ་ཤེས། རྣམ་ཤེས། ནི་ཡིད་ཀྱི་རྣམ་ཤེས་རྫས་གཅིག་ཏུ་ཡིན་ཏེ། རྣམ་ཤེས་ཚོགས་དྲུག་དེ་ཡང་ཡིད་དུ། རྣམ་པར་ཤེས་པ་རེད་ཟེར་དུས་ཨན་ཅིག་ད་ཡིད་ཀྱི་རྣམ་ཤེས་དེ་རྫས་གཅིག་ཡིན་ཙང་དེ་ལོགས་སུ་ཡོད་པ་མ་རེད། ད་ག་ཟེར་ཁང་ཆུང་ཅིག་ན་སྤྲེའུ་ཞིག་བསྡད་པ་དེ་སྤྲེའུ་བསྡད་དུས་གང་སྤྲེའུ་བསྡད་དུས་ག་རེ་རེད་ཨན་ཅིག་སྒེའུ་ཁུང་ཅིག་བལྟ་དུས་ཨན་ཅིག་བསྡད་ལེ་བསྡད་ཨན་ཅིག་བསྡད་ཅིང་ཡང་རྣམ་ཤེས་གཅིག་རེད་ཟེར་ཤག་ཨ་དཔེ་ཞིག་ཤེས་པ་རེད་བ་ཁོ་ཚོས་ད་རྣམ་ཤེས་གཅིག་སྨྲ་བའི་དཔེ་འདི་ཡིན་པ་ཀུན་ཞིག་ཤེས་ན་ཚད་ཤེས་རེད་བ། རྣམ་ཤེས་རྫས་གཅིག་ཏུ་ཡིན་ཏེ་འོན་ཀྱང་འདི་དབང་པོའི་སྒོ་ཐ་དད་ལས་ཐོན་པ་ལས་ནི་རྣམ་ཤེས་དྲུག་ཏུ་འོ་དེ་རེད་ད། དཔེར་ན་ཁང་ཆུང་ཅིག་ན་སྤྲེའུ་གཅིག་ཡོད་པ་བྱེད། སྤྲེའུ་དེ་བས་ཅིག་ཤར་གྱི་སྒེའུ་ཁུང་དང་ལྷོ་ཡི་སྒེའུ་ཁུང་ནུབ་ཀྱི་སྒེའུ་ཁུང་ལ་རེ་རེ་བལྟ་ཡོང་དུས་ང་ལ་ཤར་ནས་བལྟ་གི་འདུག་ལྷོ་ནས་བལྟ་གི་འདུག་བལྟ་ལྷ་ཡི་ག་ཟེར་ཤར་གྱི་སྤྲེའུ་དང་ག་ཟེར་ན། ལྷོ་ཡི་སྤྲེའུ་ནུབ་ཀྱི་སྤྲེའུ་དུ་ཐ་སྙད་སྦྱར་བ་ནང་བཞིན་སྤྱིར་བཏང་རྣམ་ཤེས་གཅིག་རེད། ཡིན་ནའི་དབང་པོའི་སྒོ་སོ་སོར་བརྟེན་ཡོང་དུས་ང་ལ་དཔེར་ན་ཅིག་རྩ་བའི་རྣམ་པར་ཤེས་པ་དེ་དེ་ཅིག། ཡུལ་གཟུགས་པའི་བལྟ་ཡོང་དུས་ང་ལ་དེ་ཨང་ཅིག། མིག་གི་དབང་པོས་བདག་རྐྱེན་བྱས་དུས་ང་ལ་མིག་གི་དབང་པོ་ལ་མིག་གི་རྣམ་པར་ཤེས་པ་ལབ་བཞག་རེད། རྣ་བའི་དབང་པོས་བདག་རྐྱེན་བྱས་དུས་ང་ལ་ག་རེ་རེད། རྣ་བའི་རྣམ་ཤེས་དུས་ལ་སོགས་པ་སྤྱིར་བཏང་རྣམ་ཤེས་གཅིག་རེད། དེ་ནས་སྤྲེའུ་ཁང་ཆུང་ན་སྤྲེའུ་གཅིག་གིས་ཕྱོགས་རེར་བལྟ་དུས་གང་ལ་ཕྱོགས་རེ་རེར་སྤྲེའུ་ཐ་སྙད་བྱ་བ་ནང་བཞིན་རྩ་བའི་སྤྲེའུ་གཅིག་མིན་ན་མི་འདུག་ཨང་ཟེར་བ་དང་ཁང་པ་དེ་ན་ལ་དེ་དཔེ་བྱ་ངོ་རེ་བ་གུས་ཤིག་ཉི་ཤིག་ན་དེ་ཡོད་དྲན་ཟེར་བ་དངོས་པ་ཡིན་ནོ། ཞེས་ཟེར་དུས་དབུ་མ་པས་ད་དེ་ཡན་ཆད་རྣམ་ཤེས། གཅིག་སྨྲ་བ་ཅན་རྣམ་ཤེས་ཨན་གཅིག་ཚོགས་དྲུག་རེད་ད་རྣམ་ཤེས་རྣམ་ཤེས་བརྒྱད་སྨྲ་བ་རྣམ་ཤེས་དགུ་སྨྲ་བ་རེད་ད་དབུ་མའི་ལུགས་རེད་ད་དབུ་མའི་ལུགས་ཟེར་དུས་ང་ན་གཙོ་བོ་རང་རྒྱུད་པ་དང་ཐལ་འགྱུར་བ་དེ་ཚོའི་ལུགས་རེད་བ་དབུ་མའི་སློབ་དཔོན་ཟླ་བ་གྲགས་པ་ནས་དབུ་མ་འཇུག་པ་ལས་ད་རྣམ་ཤེས་ཚོགས་དྲུག་སྨྲ་བ་འདི་རེད་བ་གང་ཕྱིར་རང་བཞིན་གྱིས་དེ་མི་འགགས་པ་དེ་ཕྱིར་ཀུན་གཞི་མེད་ཀྱང་འདི་ནུས་ཕྱིར་ལ་ལར་ལས་འགགས་ཡུན་རིང་ལོན་ལས་ཀྱང་འབྲས་བུ་ཡང་དག་འབྱུང་བར་རིག་པར་གྱིས་ད་ལས་ཀྱི་བག་ཆགས་བསྒོ་གཞི་དེ་ལ་ངེས་པར་དུ་ཀུན་གཞི་དགོས་ཡ་ཡོད་མ་རེད་ཀུན་གཞི་མེད་པས་ནས་ཨན་གཅིག་ག་ཟེར་ན་ལས་འདི་པའི་དང་པོ་ག་ཟེར་ན་སེམས་བྱུང་སེམས་པའི་ངོ་བོ་རེད་ཟེར། དེ་ནས་ལས་འདི་ཕར་ཅིག་བག་ཆགས་ངོ་བོར་དེ་ཐར་ག་ཟེར་ན་ཡུན་རིང་པོ་ལོན་པས་ནས་ལས་འདི་ལས་འབྲས་བུ་སྐྱེད་ཐུབ་ཀྱི་རེད། ཡིན་གཅིག་མིན་གཅིག་ལས་ཀྱི་བསྒོ་གཞི་འདི་ལ། ལས་ཀྱི་བག་ཆགས་བསྒོ་གཞི་འདི་ལ་ཀུན་གཞི་ཡོད་དགོས་ཡ་ཡོད་མ་རེད་འདི་རེད་བ་འབྲས་བུ་ཡང་དག་འབྱུང་བར་རིག་པར་གྱིས། ཞེས་པ་དང། ད་རྣམ་ཤེས་ཚོགས་དྲུག་སྨྲ་བ་འདི་རེད། ཀུན་གཞི་ཡོད་ཅིང་གང་ཟག་ཉིད་ཡོད་ལ་ཕུང་པོ་འདི་དག་འབའ་ཞིག་ཉིད་ཡོད་ཅེས་བསྟན་པ་འདི་ནི་དེ་ལྟར་ཆེས་ཟབ་དོན་རིག་པར་མི་འགྱུར་གང་ཡིན་དེ་ལའོ། ད་ཀུན་གཞི་ཡོད་རེད་ཡོད་རེད་ཟེར་ཁོང་ཚོས་ད་ཅིག་གོང་མང་པོ་ཕྱིན་པ་རེད་བ་དེ་འདྲའི་ཀུན་གཞི་ཡོད་པར་སྟོན་པའི་མདོ་དེ་དག་ག་རེ་ཟེར་ན་རིག་པར་མི་འགྱུར་གང་ཡིན་དེ་ལའོ་སོ་དེ་དབང་དེ་དག་དྲང་དོན་གྱི་ད་མདོ་རེད་མ་གཏོགས་ངེས་དོན་གྱི་མདོ་མ་རེད་ཀུན་གཞི་སྟོན་པའི་མདོ། གར་སོང་ང་ཚོ་ག་ཟེར་ཞེ་གར་སོང་བདག་ཉིད་ག་རེ་ཟེར་ན་ད་ཅིག་དྲང་ངེས་སྐབས་སུ་སླེབས་སོང་མདོ་ཡི་དྲང་ངེས་སྐབས་སུ་སླེབས་དུས་ང་རང་ཀུན་གཞི་སྟོན་པའི་མདོ་དང་དེ་ནང་བཞིན་མཚན་ཉིད་གསུམ་སྟོན་པའི་མདོ་ཆ་ཚང་དྲང་དོན་དུ་བཀྲལ་སོང། རྣམ་པ་དེ་ལྟའི་མདོ་སྡེ་གཞན་ཡང་དྲང་དོན་ཉིད་དུ་ལུང་འདིས་གསལ་བར་བྱེད་ཞེས་པའི་སྐབས་སུ་དེ་དག་དྲང་དོན་དུ་བཀྲལ་ཚར། དེ་རེ་ད། འོ་དུ་བྱས། ད་མི་འགྱུར་གང་ཡིན་དེ་ལའོ། ཞེས་ཀུན་གཞི་དང་ཉོན་ཡིད་ནི་ཚོགས་དྲུག་ལས་གཞན་དུ་མི་སྣང་བའི་ཕྱིར་ད་ནི་འགྲོས་ཀུན་གཞི་ཟེར་བ་དང་ཉོན་ཡིད་ཞེས་རྣམ་ཤེས་ཚོགས་དྲུག་ལོགས་སུ་ཅིག་ཡོད་མ་རེད། རྣམ་ཤེས་དེ་ལ་ཚོགས་དྲུག་ཨ་ནི་ཅིག་འདུས་ཀྱི་རེད་མ་དེ་ལས་མ་འདུས་པ་ཡོད་མ་རེད། འདི་རེ། ལང་ཀར་གཤེགས་པ་ལ་སོགས་པ་ལས་བསྟན་པ་ཡང་བདག་ཆད་པའི་འཇིགས་པ་ཅན་རྣམས་དྲང་བའི་ཆེད་དུ་གསུངས་པའི་ཕྱིར་ཀུན་རྫོབ་ཏུ་རྣམ་ཤེས་ཀྱི་ཚོགས་དྲུག་ཁོ་ན་ཡིན་པར་འདོད་དོ་ད་མདོ་སྡེ་ལང་ཀར་གཤེགས་པ་ལས་གསུངས་བཞག་རེད་བ། ཕྱི་རོལ་སྣང་བ་ཡོད་མེད་དེ་སེམས་ནི་སྣ་ཚོགས་རྣམས་སུ་ཡང། ལུས་དང་ལོངས་སྤྱོད་གནས་འདྲ་བ་སེམས་ཙམ་དུ་ནི་ངས་བཤད་དོ། ངས་བཤད་དོ་རེད་པ། ངས་བཤད་དོ་ཞེས་པའི་སྐབས་སུ་ཨ་ནི་ཆོས་ཀྱི་ཀུན་གཞི་ཡོད་པར་བསྟན་གྱི་འདུག་ག། ཨོ། ལྟོས་ཡོད་ནི་འང། དེ་འདྲའི་ད་ཀུན་གཞི་ཡོད་པར་སྟོན་པའི་མདོ་སྡེ་དག་ག་རེ་ཟེར་ན།

ཕྱི་དོན་མེད་པར་སྟོན་པའི་མདོ་རེད་ཁོ་ཚོས་ཕྱི་དོན་ཡོད་མ་རེད་ཕྱི་དོན་མེད་པར་སྟོན་པའི་མདོ་དེ་དེའི་དྲང་དོན་བཀྲལ་རེད་བ་གཟུགས་ལ་ཤིན་ཏུ་ཆགས་གང་དེ་དག་ལ་གཟུགས་བཟློག་པ་ནས་བརྟེན་ནས་དེ་ནས་སྟོན་པའི་མདོ་དྲང་དོན་ཉིད་དུ་འཐད་ཟེར་ད་འདོད་ན་དྲང་དོན་བཀྲལ་ཚར་རེད་ད་ལང་ཀར་གཤེགས་པའི་སྐབས་སུ་ཡང་ག་རེ་ཟེར་ན་ཀུན་གཞི་ཡོད་པར་སྟོན་པའི་གཞུང་ཅིག་ཡོད་ས་རེད་བ་དེ་འདྲའི་ཀུན་གཞི་ཡོད་པར་སྟོན་པའི་གཞུང་དེ་དྲང་དོན་རེད་ད་འདི་ཕྱི་དོན་ཡོད་པར་སྟོན་པའི་མདོ་རེད་ད་དགོན་ད་ག་ཟེར་ན་དྲང་དོན་རེད་ག་རེ་ཟེར་ན་འདི་གང་ཟག་རིགས་འགའ་ཞིག་བདག་ཆད་དུ་ཉེས་པའི་འཇིགས་པ་དེ་འདྲ་ཡོང་གི་ཡོད་ས་རེད་བ་དེ་འདྲའི་ད་འཇིགས་པ་དེ་སེལ་ཡག་ཆེད་དུའང་ཀུན་གཞི་རྣམ་ཤེས་ཟེར་ཡོད་ད་བདག་ཆད་དོགས་འདུག་གི་འཇིགས་པ་བྱེད་དགོས་པ་ཡོད་མ་ཀུན་གཞི་རྣམ་ཤེས་ཡོད་རེད་ཟེར་དེ་ག་རེ་ཟེར་ན་འཇིགས་པ་དེ་ལས་སྒྲོལ་ཆེད་དུ་དུས་སུ་རེ་ཟུང་དགོས་ཟེར་བདག་ཆད་པའི་འཇིགས་པ་ཅན་རྣམས་དྲང་བའི་ཆེད་དུ་ད་བདག་ཆད་པའི་འཇིགས་པ་ཅན་དྲངས་ཏེ་སུ་དང་ལ་ཕལ་ཆེར་ད་ག་རེ་ཟེར་ན། ཕྱི་རོལ་པ་དེ་ཚོ་ནང་པ་སངས་རྒྱས་ཁ་དྲངས་ཡག་ཆེད་དུ་ཡང་ཀུན་གཞི་ཡོད་རེད་ཟེར་ཡག་དེ་འདྲའི་གསུངས་པ་ཅིག་ཡོང་ཆོག་གི་རེད་བ་ཕྱི་རོལ་པ་དེ་ཚོ་ཅི་དང་ང་ཚོ་རྩ་བ་ཉིད་བདག་ཡོད་མ་རེད་ལབ་ན། ཡོང་གི་ཡོད་མ་རེད་པ་གང་ཟེར་ན་ཅི་ལྟར་བདག་ཡོད་མ་རེད་ཟེར་གི་བ་དེ་ཡིན་ན་བདག་ཡོད་མ་རེད་ཟེར་ན་འགྲིག་གི་ཡོད་ས་མ་རེད་པ་ཅི་ལྟར་བདག་ཆད་པའི་འཇིགས་པ་ཅན་རྣམས་དྲང་བའི་ཆེད་དུ་གསུངས་པའི་ཕྱིར་ཀུན་རྫོབ་རྣམ་ཤེས་ཀྱི་འདི་ཀུན་རྫོབ་ཏུ་རྣམ་ཤེས་ཀྱི་ཚོགས་དྲུག་ཁོ་ན་ད་འདི་བདག་ཆད་པའི་འཇིགས་པ་སེལ་བའི་ཕྱིར་ནང་པ་སངས་རྒྱས་པ་རང་ཅིག་བྱས་ན་འགྲིག་གི་འདུག་ཕྱི་རོལ་ལ་མ་བྱས་པ་བྱས་རེད་པ་བདག་ཆད་པའི་འཇིགས་པ་རྣམས་དྲང་བའི་ཆེད་དུ་གསུངས་པའི་ཕྱིར་ཀུན་རྫོབ་ཏུ་རྣམ་ཤེས་ཚོགས་དྲུག་ཁོ་ན་ཡིན་པར་འདོད་དེ། འདོད་དོ། གསུངས།

འགྲོ་ཚང་མ་དམ་པའི་ཅིག། དེ་འདྲའི་གནས་སྐབས་སུ་ཨ་ནི་ཅིག་དེ་འཇིགས་པ་དེ་ཡོང་གི་ཡོད་ས་རེད་བ་ད་ནི་གཞུང་ན་མང་པོ་སྲུང་འཁོར་དུ་བ་བྱེ་བ་མེ་ད་བ་ག་དུ་ལ་བདག་ཆད་པའི་འཇིགས་པ་ཡོང་གི་རེད་བདག་ཆད་པའི་འཇིགས་པ་འོ་དེ་རེད་བདག་ཆད་པའི་འཇིགས་པ་ཟེར་དུས་ད་ལུས་སེམས་གཏན་བདེ་བའི་འབྲེལ་བ་ཆད་འགྲོ་གི་རེད་བ་ཆད་འགྲོ་གི་ད་མེད་པ་ཆགས་གི་འདུག་བསམ་དངངས་སྐྲག་འཇིགས་སྐྲག་ཞེ་པོ་ཡོང་གི་ཡོད་ས་རེད་སོ་སོ་རང་ཉིད་ཞེ་པོ་གཅེས་པ་བྱས་བསྡད་ཡོད་རེད་བ་ད་དེ་མེད་པ་གཅེས་པ་གཅེས་སའི་ཡུལ་དེ་ཕར་བོར་བརླག་འགྲོ་བའི་སྣང་བ་དེ་ཤར་གི་ཡོད་ས་རེད་བ་ང་ཅ་ལག་རྩ་ཆེ་བ་ཞེ་པོ་ཅིག་སོ་སོའི་དཔེ་ཅིག་ཞེ་པོ་རྩ་བ་ཅག་ཅིག་དུ་བ་ཅིག་བརླག་པར་བྱེད་ནི་ཞེ་པོ་དཔེ་ཅིག་དངངས་སྐྲག་འཇིགས་སྐྲག་སྐྱེ་གི་འདུག་བ་སྦ་ཁུག་བརླག་ན་ཞེ་པོ་དཔེ་འདར་སིག་བྱེད་གི་འདུག་བ་དེ་འདྲ་བ་ཅིག། རྩ་ཆེ་བའི་ཅ་ལག་འདི་ཤིན་ཏུ་གཅེས་པ་བྱེད་ཡག་གི་ད་ལྟ་ནི་བདག་གཏན་དུ་མེད་པ་ཕྱག་ན་འཇིགས་བུའི་མགོ་ཟེར་གྱི་ད་ཆད་པའི་འཇིགས་པ་ཟེར་འདི་རེད་ད་དེ་འདྲའི་གང་ཟག་དེ་ལ་འཇིགས་པ་དེ་སེལ་ཡག་ཆེད་དུ་གར་ཡས་ཨང་ཀུན་གཞི་རྣམ་ཤེས་གསུངས་ཡོད་རེད་སོ་བསྟན་རེད། ཡག་འདི་ཅི། སློབ་དཔོན་གཞན་དག་གིས་ཡང་དག་སློབ་དཔོན་གཞན་དག་ནི་ཡང་དག་པར་ན་ཆོས་འགའ་ཡང་གྲུབ་པ་མེད་པའི་ཕྱིར་ད་དོན་དམ་པར་ཆོས་འགའ་ཡང་གྲུབ་པ་མེད་པའི་ཕྱིར་ཐ་སྙད་དུ་རྣམ་ཤེས་ཕྱི་མ་ལས་ཀྱང་རྣམ་ཤེས་ཕྱི་མ་གཉིས་ཀྱང་ཨ་བཅོམ་ལྡན་འདས་ཀྱིས་གསུངས་པའི་ཕྱིར་ཀུན་རྫོབ་རྣམ་པར་ཤེས་པའི་ཚོགས་བརྒྱད་ཡིན་ནོ་ཞེས་བརྗོད་པས་དེ་རྣམ་ཤེས་ཚོགས་བརྒྱད་སྨྲ་བ་དེ་རེད་དོ། འདི་གང་ཟེར་ན་ཐ་སྙད་དུ། ཨཱ། ཅིག་རྣམ་ཤེས་ཚོགས་བརྒྱད་ཡོད་པ་རེད་བཅོམ་ལྡན་འདས་ཀྱིས་གསུངས་བཞག་རེད། སློབ་དཔོན་གྱིས་ཀྱང་སེམས་འགྲེལ་ལས། ད་སློབ་དཔོན་ཟེར་དུས་མགོན་པོ་ཀླུ་སྒྲུབ་ཀྱིས་ཀྱང་བྱང་ཆུབ་སེམས་འགྲེལ་ཡིན་གྱི་རེད་མགོན་པོ་ཀླུ་སྒྲུབ་བྱས་དེ་ཡང་སེམས་འགྲེལ་ཟེར་བྱང་ཆུབ་སེམས་འགྲེལ་རེད། དཔེར་ན་རྒྱ་མཚོ་མཐའ་དུ་བས་སངས་ཡང་གཡོ་བར་བྱེད་པ་དང་དེ་བཞིན་ཀུན་གཞི་རྣམ་ཤེས་ཀྱང་རྟེན་གྱི་ལུས་ནི་གཡོ་བར་བྱེད་ཞེས་གསུངས་པས། ཕྱིར་རོ་ཞེས་འདོད་དོ། སྤྱིར་བཏང། དབུ་མ་བའི་གཞུང་ནང་ལོགས་ལ་ཀུན་གཞི། ཚིག་ཟིན་ལ་ཀུན་གཞི་ཀུན་གཞི་ཟེར་མང་པོ་ཡོད་རེད། ཡིན་ནའི་ད་ཀུན་གཞི་རང་ལ་གོ་རྒྱུ་ཡོད་མ་རེད། དེའི་ཀུན་གཞི་ཟེར་བ་དེ་ཡང་ཅིག་སྐབས་ཐོག་སྐབས་ཐོག་གོ་བ་རྒྱ་ཡོང་གི་འདུག་བ། ཀུན་གཞི་ཟེར་བ་དེ་གནས་ལུགས་ལ་ཀུན་གཞི་ཟེར་བའི་ཐ་སྙད་སྦྱར་བ་དེ་འདྲ་ཡོང་གི་ཡོད་ས་རེད། འཁོར་འདས་ཀུན་གྱི་གནས་ལུགས་ཀྱི་གཅིག་རེད། ཆོས་ཐམས་ཅད་ག་ཟེར་ན་ཆོས་ཉིད་རིག་པའི་རང་སྣང་ལས་ཕར་ཤར་བ་རེད། ཤར་ཡང་ཆོས་ཉིད་ལས་ཤར་བ་རེད་མཐར་ཐིམ་ཡང་ཆོས་ཉིད་ལ་ཐིམ་པ་རེད་ཟེར་བའི་དེ་སྐད་ཆ་བཤད་གོ་རེད་པ་དེ་ལ་ཀུན་གཞི་ཞེས་པར་བསྟན་བཞག་པ་རེད་མ་གཏོགས་ཀུན་གཞི་རེད་ཟེར་གོ་ཡོད་མ་རེད་སྤྱིར་བཏང་ཅིག་དབུ་མ་བའི་གཞུང་ནང་ལོགས་ལ་ཀུན་གཞི་བཤད་པའི་སྒྲ་ཚིག་ཟིན་ལ་མང་པོ་ཡོང་གོ་རེད་ཡིན་ན་དེ་ཀུན་གཞི་རང་གོ་རྒྱུ་ཡོད་མ་རེད་རྗེ་བཙུན་མི་ལ་རས་པའི་མགུར་ནང་དེ་ཀུན་གཞི་ཀུན་གཞི་ཟེར་དཔེ་མང་པོ་ཡོང་གོ་རེད་ཀུན་གཞི་ཟེར་ཡ་དེ་མང་པོ་ཡོང་རེད་ཡིན་ན་ད་རྗེ་བཙུན་མི་ལ་རས་པ་དབུ་མ་ཐལ་འགྱུར་ཐལ་འགྱུར་བ་རེད་བ་ཚེ་འདི་ལ་སངས་རྒྱས་གོ་འཕང་བརྙེས་དུས་ཐལ་འགྱུར་བ་མ་གཏོགས་འགྲོ་ས་ཡོད་མ་རེད་ཡ་ཞེས་གསུངས་པའི་ཕྱིར་རོ་ཞེས་འདོད་དོ་ཅེས། ད་དེ་ཡན་ཆད་ག་ཟེར་ན་ཇི་ལྟར་རྣམ་ཤེས་དེ་ལ་གྲངས་ག་ཚོད་ཡོད་པར་འདོད་པའི་ཁ་ཅིག་འདུག་གོ་དུར་བྱ་ད་དེ་ནས་མར་བཀག་གོ་རེད། ད་དེ་ནས་མར་དང་པོ་ག་རེ་བཀག་གོ་རེད་ཟེར་ན་སློབ་དཔོན་གར་ཟེར་ན་ཡང་དག་བདེན་པའི་རྣམ་ཤེས་ག་རེ་རེད། དྲི་མ་མེད་པའི་རྣམ་ཤེས་ཟེར་སྐྱབས་སོང་དེ་དེ་བཀག་པ་རེད་དེ་ལ་དྲི་མ་མེད་པའི་ཡིད་ཀྱི་འདོད་པ་ལ་ནི་དེ་འཕགས་པ་རྣམས་ཀྱི་ཡེ་ཤེས་ལ་བརྗོད་ན་ནི་དེ་ནི་ཡིད་ཀྱི་རྣམ་པར་ཤེས་པའི་ཕྱིར་དགུ་པ་མ་ཡིན་ནོ། ད་ཁྱེད་རང་དྲི་མེད་རྣམ་ཤེས་ཟེར་ཅིག་འདོད་གོ་འདུག་ག་དྲི་མེད་རྣམ་ཤེས་དེ་འཕགས་པ་རྣམས་ཀྱི་ཡིད་ཀྱི་ཤེས་པ་ལས་ལོགས་སུ་རེད་ཡང་ན་ཡིད་ཀྱི་ཤེས་པ་དེ་རེད། རེད་བ། འཕགས་པ་རྣམས་ཀྱི་འཕགས་པ་རྣམས་ཀྱི་ཡིད་ཀྱི་ཤེས་པ་དེ་ཡིན་ན་དེའི་རྣམ་ཤེས་ཚོགས་དྲུག་མ་འདུས་པའི་སྐྱོན་ཡོད་པ་འདི་གར་ཟེར་ན་རྣམ་ཤེས་ཚོགས་དྲུག་ནང་བསྡུས་ཀྱི་རེད་ཡིད་ཀྱི་རྣམ་པར་ཤེས་པའི་ནང་བསྡུས་འགྲོ་གི་རེད་སོང་རེད་ཡིད་ཀྱི་རྣམ་པར་ཤེས་པའི་ཕྱིར་ཨང་དགུ་པ་མ་ཡིན་ནོ། ད་སོ་སོའི་སྐྱེ་བོའི་རྒྱུད་ཀྱི་བཞག་ཟེར་ན་དྲི་མ་མེད་པའི་རྣམ་ཤེས་དེ་སོ་སོའི་སྐྱེ་བོའི་རྒྱུད་ལ་འདོད་ན་ནི་དེ་དག་འཕགས་པ་ཉིད་དུ་འགྱུར་ཏེ་ཟག་མེད་ཀྱི་ཡེ་ཤེས་གར་ཟེར་ཅན་ཡིན་པའི་ཕྱིར་ད་སོ་སོའི་སྐྱེ་བོའི་རྒྱུད་ལ་དྲི་མེད་རྣམ་ཤེས་བཞག་ན་ཨང་སོ་སོའི་སྐྱེ་བོ་དེ་འཕགས་པར་ཐལ་བའི་སྐྱོན་ཡོང་གི་རེད་གར་ཟེར་ན་དྲི་མེད་ཀྱི་རྣམ་ཤེས་རྒྱུད་ལ་ལྡན་པའི་གང་ཟག་ཡིན་ན་འཕགས་པ་ཡིན་པས་ཁྱབ་རེད་བ་སོ་སོའི་སྐྱེ་བོའི་རྒྱུད་ལ་ཟག་མེད་ཀྱི་ཆོས་ཡོད་མ་རེད་བ་སོང་རེད། དུ་བྱས། ད་འདི་རྣམ་ཤེས་གཅིག་སྨྲ་བའི། རྣམ་ཤེས་ག་ཟེར་ན་དྲི་མེད་རྣམ་ཤེས་ཀྱི་རྣམ་ཤེས་དགུ་སྨྲ་བའི་འདོད་པ་འདི་བཀག་ཚར་སོང། ད་རྣམ་ཤེས་ཐམས་ཅད་རྫས་གཅིག་ཏུ་འདོད་པ་ཟེར་རྣམ་ཤེས་གཅིག་སྨྲ་བའི་འདོད་པ་འདི་བཀག་གི་རེད་བ། རྣམ་ཤེས་ཐམས་ཅད་རྫས་གཅིག་ཏུ་འདོད་པ་ནི་ད་རྣམ་ཤེས། དེ་དག་ལ་ཡུལ་གསལ་བ་དང་མི་གསལ་བར་སྣང་བ་དང་ད་ནང་བཞིན་ཨན་ཅིག་དོན་ཉེ་བ་དང་མི། དོན་ཉེ་བ་ལ་ལྟོས་པ་དང་མི་ལྟོས་པ་དང་དབང་པོ་གཟུགས་ཅན་ལ་ལྟོས་པ་དང་མི་ལྟོས་པ་དང་སྐྱེ་བ་དང་འགག་པ་ལ་སོགས་པ་འགལ་བའི་ཆོས་མེད་པར་ཐལ་བའི་ཕྱིར་ད་བཀག་གི་རེད་བ། གལ་སྲིད་རྣམ་ཤེས་ཐམས་ཅད་གཅིག་ཡིན་ཟེར་ན་རྣམ་ཤེས་འདི་དག་ལ་ཡུལ་གསལ་བར་སྣང་བ་གསལ་བར་བྱ་བ་དང་གསལ་བར་མི་བྱ་བའི་ཁྱད་པར་མེད་པར་ཆགས་འགྲོ་གི་རེད་བ།

དབང་པོ་གཟུགས་ཅན་ལ་ཡང་ལྟོས་མི་ལྟོས་པ་ཇི་ཙམ་ལྟར་རྣམ་ཤེས་དེ་དག་ལ་ཡང་རང་གི་བདག་རྐྱེན་དབང་པོ་གཟུགས་ཅན་ལ་ལྟོས་པ་དང་མི་ལྟོས་པའི་ཁྱད་པར་མེད་པར་ཆགས་འགྲོ་འདུག་ག་ས་རྣམ་ཤེས་གཅིག་རེད་པ་སྐྱེ་བ་དང་འགག་པ་ལ་སོགས་པ་འགལ་བའི་ཕྱིར་རྣམ་ཤེས་གཅིག་སྐྱེ་དུས་གཅིག་འགག་གི་རེད་པ། དེ་འདྲ་ཡིན་ཙང་ད་ཅིག་གི་དེའི་སྐྱེ་འགག་གི་རྣམ་ཤེས་དེ་ཡང་རྣམ་དབྱེ་དེ་ཡང་མེད་པར་ཆགས་འགྲོ་འདུག་གསུང་བར་འགལ་བའི་ཕྱིར་ཆོས་མེད་པར་ཐལ་བའི་ཕྱིར། བྲམ་ཟེའི་ཚོམས་ལས་ལུས་མེད་པ་དང་ལུས་ཀྱི་ཕུག་ན་གནས་པ་ཟེར་གསུང་བ་ཞིག་འདུག་པ་ད་ཁོ་རང་ཁུངས་འདི་གཅིག་སྨྲ་བའི་འདོད་ཁུངས་བྱེད་ས་དེ་ག་བ་སྤྱོད་བོ་རེ་བྲམ་ཟེའི་ཚོམས་ཁུངས་བྱས་འདུག་པ་ལུས་མེད་པ་དང་ལུས་ཀྱི་ཕུག་ན་གནས་པ་དང་རིང་དུ་འགྲོ་བ་དང་གཅིག་པུར་རྒྱུ་བ་དང་གདུལ་དཀའ་བའི་སེམས་ཞེས་གསུངས་པ་ནི་ཡིད་ཀྱི་རྣམ་ཤེས་འབའ་ཞིག་དབང་དུ་མཛད་ནས་གསུངས་པ་དེ་ཡིད་ཀྱི་འབའ་ཞིག་དབང་དུ་ཟེར་ནམ་རྒྱུན་ང་ཚོས་གདུལ་དཀའ་བའི་སེམས་ཟེར་དུས་གཙོ་བོ་ཡིད་ཀྱི་རྣམ་ཤེས་དེར་མིག་གི་རྣམ་པར་ཤེས་པ་ལ་འདུལ་མ་འདུལ་ཐ་སྙད་བྱེད་ཀྱི་མ་རེད་ཡིད་ཀྱི་རྣ་བའི་རྣམ་པ་འདུས་པ་ན་འདུས་ཅིག་མ་དུལ་བ་འདུལ་བར་བྱེད་ག་ས་ན་མ་ཞི་བ་ཞི་བར་བྱེད་ཟིན་བྱེད་རྒྱུ་དེ་སེམས་འདི་ག་ས་ན་ཡིད་ཀྱི་རྣམ་པར་ཤེས་པ་དེ་རེད་པ་དེ་ནི་ཡིད་ཀྱི་རྣམ་ཤེས་ཁོ་ན་ཟེར་བ་རེད་ཟེར་མ་གཏོགས་པའི་རྣམ་ཤེས་ཐམས་ཅད་ཡིད་ཀྱི་རྣམ་ཤེས་རེད་ཟེར་གོ་བ་མ།

དེ་རིགས་མཐུན་གྱི་རྣམ་ཤེས་ལ་གོ་མ་རེད། རིགས་མཐུན་གྱི་རྣམ་ཤེས་གང་ཟག་གཅིག་གི་རྒྱུད་ལ་ཨན་གཅིག་རེ་རེ་མ་གཏོགས་དུ་མ་མངོན་དུ་འགྱུར་གྱི་མ་རེད་སྐད་ཆ་མ་གཏོགས་སྤྱིར་ན་གང་ཟག་གཅིག་རྒྱུད་ལ་རྣམ་ཤེས་དུ་མ་མེད་པའི་སྐད་ཆ་མ་རེད། རིགས་མཐུན་གྱི་རྣམ་ཤེས་དུ་མ་གང་ཟག་གཅིག་གི་རྒྱུད་ལ་མངོན་དུ་མ་འགྱུར་བའི་སྐད་ཆ་རེད་ད་འདི་ད་ལྟ་ཆ་སོང་ག་ས་ལས་འདི་ཞིབ་ཚགས་གཏོགས་ག་ས་ག་རེ་རེད་རྟོག་པ་གཉིས་བརྗོད་རྒྱུད་ལ་རྒྱུད་ལ་མེད། རྣམ་ཤེས་ག་ས་རྣམ་ཤེས་ཀྱི། རྟོག་པ། སེམས་ཀྱི་འཁོར་དུ་སེམས་བྱུང་དུ་མ་ཡོད་ན་སེམས་སེམས་བྱུང་དེ་དག་གཅིག་ཐ་དད་ཡིན་ཟེར་ན། རྟོག་བཅས་ཀྱི་སེམས་བྱུང་དེ་ཐ་དད་ཡིན་ཟེར་ན་གང་ཟག་གཅིག་གི་རྒྱུད་ལ་རྟོག་པ་དུ་མ་སྐྱེ་ཟེར་འདི་སྐྱོན་ཡོད་པ་མ་རེད། དེ་རྟོག་པ་དུ་མ་སྐྱེ་བ་མེད་ཟེར་དེ་ག་རེ་གསུངས་རེད། ཁ་སང་རིགས་མཐུན་ལགས་ཅག་ལ་སོང་དུས་སུ་ཁྱབ་པ་མེད་དེ་ག་རེ་གསུངས་རེད། གཙོ་བོ་ཡིད་ཀྱི་རྟོག་པ་ལ་ཅིག་ཆར་མི་འགྱུར་སྐད་ཆ་རེད། སོ་སོ་ང་ལ་ཡིད་ཀྱི་རྣམ་པར་ཤེས་པའི་ངོ་བོར་གྱུར་པའི་རྟོག་པ་དེ་ལ་དུ་མ་མངོན་དུ་འགྱུར་གྱི་མ་རེད་ལབ་ཤེས་རེད་པ། ད་འདི། ཅེས་ཀྱི་ཏག་ཏག་བསྡད་ཀྱི་མི་འདུག་བ། ཡིད་ཀྱི་རྣམ་ཤེས་རྟོག་པ་འདི་ལ་རིགས་མི་མཐུན་པའི་རྟོག་པ་དུ་མ་མངོན་དུ་འགྱུར་དགོས་པ་ལྟར་གཙོ་བོ་འདི་རེད་པ། རིགས་མཐུན་གྱི་རྟོག་པ་དུ་མ་མངོན་དུ་འགྱུར་གྱི་མ་རེད། དེ་ཡང་རྫས་རིགས་མཐུན་དང་ལྡོག་པ་རིགས་མཐུན་གཉིས་ཡོད་པའི་ནང་ནས་རྫས་རིགས་མཐུན་རྟོག་པ་དུ་མ་མངོན་དུ་འགྱུར་གྱི་མ་ལྡོག་པ་རིགས་མཐུན་རྟོག་པ་དུ་མ་མངོན་དུ་འགྱུར་གྱི་རེད་ཟེར་ཚད་མ་དུས་ན་ཡང་ཡོད་པ། འོག་ཏུ། ཁྱད་པར་ཅིག་ཡོད་རེད། ཡང་དགོངས་པའི་ཕྱིར་དང་ཟེར་ས། རྣམ་པར་ཤེས་པའི་ཚོགས་དྲུག་ནི་ཡིད་ཀྱི་སྐྱེ་མཆེད་ཀྱིས་བསྡུས་སོ་ཞེས་བྱ་བ་ནི་ད་རྣམ་ཤེས་ཀྱི་ཚོགས་དྲུག་ནི་ཡིད་ཀྱི་སྐྱེ་མཆེད་ནང་བསྡུས་དེ་རེད་པ། ཚོགས་དྲུག། ཚོགས་དྲུག་ནི་ཡིད་ཀྱི་སྐྱེ་མཆེད་ཀྱིས་བསྡུས་ཞེས་བྱ་བ་ནི་ཆོས་ཐམས་ཅད་སྐྱེ་མཆེད་བཅུ་གཉིས་སུ་བསྡུས་པའི་དབང་དུ་མཛད་ནས། རྣམ་ཤེས། རེ་བ་དང་དང་རེ་བ། ལྷག་མ་གསུམ། ཡང་དེ་བཞིན། རྣམ་ཤེས་ཚོགས་དྲུག་ཡིད་ཀྱི་སྐྱེ་མཆེད་དུ་འདུས་པར་གསུངས་པའི་ཕྱིར། རྣམ་ཤེས་ཚོགས་དྲུག་ཡིད་ཀྱི་སྐྱེ་མཆེད་དུ་འདུས་པར་གསུངས་པའི་ཕྱིར། ཕྱིར་ན་དེ་དག་རྣམ་ཤེས་ཐམས་ཅད་རྫས་གཅིག་ཏུ་སྟོན་པ་མ་ཡིན་ནོ་ཞེས་བརྗོད་པར་བྱའོ། གཞན་དག་ནི་ནི་ཇི་ལྟར་བསྐུལ་བ་ལྟར་འདོད་དུ་རྣམ་ཤེས་ཚོགས་དྲུག་དུ་ཚུར་ཡིད་སྐྱེ་མཆེད་ནང་འདུས་སུ་གཏོང་བ་ལ། འདི་རེད་པ། རྣམ་ཤེས་ཚོགས་དྲུག་སུ་དང་བ་ལ། མིག་གི་རྣམ་པར་ཤེས་པ། རྣ་བའི་རྣམ་པར་ཤེས་པ། ལྕེའི་རྣམ་པར་ཤེས་པ། སྣའི་རྣམ་པར་ཤེས་པ། ལུས་ཀྱི་རྣམ་པར་ཤེས་པ། ཡིད་ཀྱི་རྣམ་པར་ཤེས་པ་དེ་རེད་པ། དེ་ཟེར་གོ་རེད། བྱས་ཙང་ད་འདིའི་ནང་ལ་ཚུར་འདུས་གོ། དེ་ལོགས་སུ་ཅིག་ཡིད་ཀྱི་རྣམ་པར་ཤེས་པ་བཞག་ཡ་ཡོད་མ། རྣམ་ཤེས་ཚོགས་དྲུག་ལས་ཡིད་ཀྱི་རྣམ་ཤེས་ཡོད་མ་རེད། རེད་པ། རྣམ་ཤེས་ཚོགས་དྲུག་ཁོ་རང་ལ་ཡིད་ཀྱི་རྣམ་ཤེས་ནང་ཚུར་འདུས་གོ་རེད་འདུས་པར་གསུངས་པའི་ཕྱིར། དེ་དག་ཐམས་ཅད་ཀྱང་རྫས་གཅིག་ཏུ་སྟོན་པ་མ་ཡིན་རྫས་གཅིག་རེད་ཟེར་སྐད་ཆ་མ་རེད། རྣམ་ཤེས་ཐམས་ཅད་རྫས་གཅིག་སྐད་ཆ་མ་རེད། བརྗོད་པའོ་གཞན་དག་ནི་ཇི་ལྟར་གུས་པ་བཞིན་དུ་འདོད་པར་བྱའོ་གཞན་དག་ནི་ཇི་ལྟར་གུས་པ་བཞིན་འདོད་པར་བྱའོ། ད་ད་ད་དེ་ཡིན་ཅེས་དེ་ལ་བརི་བ། ད་མ་ལོག་ཞུགས་ཀྱི་ད་ད་རྣམ་ཤེས་ག་ཚོད་ན་གཅིག་གིས་གཅིག་སྨྲ་བ་ན་ད་ནང་བཞིན་རྣམ་ཤེས་ཚོགས་དྲུག་སྨྲ་བ་ཚོགས་བརྒྱད་སྨྲ་བ་ཚོགས་དགུ་སྨྲ་བ་དེ་དག་འདོད་པ་དེ་དག་བར་བཀའ་ཐང་གི་རིམ་པ་དུ་ཟེར། ཡང་དེ་བྱས།

རྣམ་ཤེས་ཀྱི་ཕུང་པོ་དེ་ཕུང་པོ་དང་སྐྱེ་མཆེད་དང་ད་ནང་བཞིན་ཁམས་བཅས་རྣམ་པར་བཞག་ཡོད་རེད་ག་རེ་ཟེར་ན། ཁམས་བདུན་དག་ཏུའང་འདོད་པ་སྟེ་རྣམ་པར་ཤེས་པ་དྲུག་དང་ཡིད། ད་མདོར་བསྡུས་ན། ཞེས་དེ་འདྲའི་རྣམ་ཤེས་དེ་ལ་རྣམ་ཤེས་ཀྱི་ཕུང་པོ་ཟེར་གྱི་རེད་རྣམ་ཤེས་ཀྱི་ཁམས་ཟེར་གྱི་རེད་རྣམ་ཤེས་སྐྱེ་མཆེད་ཟེར་གྱི་རེད་བབས་ས་གཅིག་རང་ལ་བབས་བསྡད་རེད། ད་ཐ་སྙད། གཅིག་ཁོ་རང་གི་ཅིག་ལྡོག་པའི་ཆ་ནས་མི་འདྲ་བ་མིང་རེ་བཏགས་བཞག་རེད། རང་འབྲས་ག་རེ་ཟེར་ན་སེམས་སེམས་བྱུང་སྐྱེ་བའི་སྒོ་བྱེད་པའི་ཆ་ནས་སྐྱེ་མཆེད། ཡང་ག་རེ་ཟེར་ན་འོ་ལ་སོ། རང་གི་བས་ཅིག་གཅིག་གི། ཅིག་གིས། རིགས་ཀྱི་ནུས་པ་སྒྲུབ་པའི་ཆ་ནས་ག་རེ་ཡང་དེ་ལས་ག་རེ་ཟེར་ན། ཁམས། ཁམས་ཟེར་བ་རིགས་ལ་བྱ་གི་དོ། རིགས་ཀྱི་ནུས་པ་སྒྲུབ་པའི་ཆ་ནས་ག་རེ་རེད། ཁམས། ཕུང་པོ་ཡིན་ཏེ། དེ་ནས་རྣམ་ཤེས་དེ། དུ་མ་སྤུངས་པའི་ཆ་ནས་ཕུང་པོ་ཟེར་གྱི་རེད། ད། དུ་མ་ཟེར་དུས་ང་ལ་གཟུགས་ཅན་ཆོས་རྣམ་ཤེས་དུ་མ་སྤུངས་ཡག་ཡོད་མ་རེད། རྣམ་ཤེས་གཅིག་མིན་ནས། ཆ་དང་ཆ་ཅན་དུ་མ་སྤུངས་པ་ལ་རྣམ་ཤེས་འགྲོ་གི་རེད་མ་གཏོགས། ཆ་དང་ཆ་ཤས་ཡན་གར་བ་ལ་རྣམ་ཤེས་འགྲོ་ཡ་ཡོད་མ་རེད། རྫས་རྒྱུན་སྔ་ཕྱི་དང་རྒྱུན་སྔ་ཕྱི་དེ་ཚོའི་ཚོགས་པ་ལ་བརྟེན་རྣམ་ཤེས་སུ་གྲུབ་དགོས་རེད་པ། བྱས་ཙང་ད་ག་རེ། ཕུང་པོ་ཟེར་དུས་སུ་རེད། ཡ། སེམས་ཀྱི་ཁམས་བདུན་དུ་དག་ཏུ་ཡང་འདོད་པ་སྟེ་ད་སེམས་ཁམས་བདུན་ཟེར་ཡོད་རེད། ག་ས། རྣམ་ཤེས་ཀྱི་ཁམས་བདུན། རྣམ་ཤེས་ཁམས་བདུན་ཟེར་དུས་ང་རྣམ་ཤེས་ཚོགས་དྲུག་བྱས། དེའི་སྒང་ལ་ག་རེ་ཟེར་ན་ཡིད་ཀྱི་ཁམས་རྒྱག་དགོས་རེད། ད་འདི་ལོག་ཅི་ཐང་ག་རེ་ཟེར་ན་དྲུག་པ་ཡིད་ཤེས་ལས་ལོགས་སུ་ཡིད་ཀྱི་ཁམས་སུ་ཕྱེ་ཡ་དེ་ཡོད་རེད། ཡིན་ན་དེ་དགོས་པའི་དབང་གིས་དྲུག་པ་ཡིད་ཤེས་ལས་ལོགས་སུ་ཡིད་ཀྱི་ཁམས་ཡང་ན་ཡིད་ཀྱི་དབང་པོ་སུ་ཕྱེ་རེད་བྱས་ཙང་ཡིད་ཀྱི་ཁམས་ཡང་ན་ཡིད་ཀྱི་དབང་པོ་ན་དེ་ག་རེ་ནང་འདུ་རེད་དྲུག་པ་ཡིད་ཤེས་ནང་འདུ་གི་རེད། ཡིན་ན་ག་རེ་འདི་རྣམ་ཤེས་ཚོགས། ག་ས་འདི། ཚོགས་བདུན་ཕྱེ་ཡོད་འདུག་ང་རང་འདི་ལོགས་སུ་ཕྱེ་དགོས་པ་ཕྱེ་རེད། འདི་ཕྱེ་དགོས་པའི་རྒྱུ་མཚན་འོག་ལ་གསུང་གི་རེད། ཡང་དེ་སེམས་ཀྱི་ཁམས་དང་སེམས་ཁམས་བདུན་ཞོག་ཟེར་ན་འདི་བཞག་དགོས་དང་སེམས་ཁམས་བདུན་དུ་ཡང། བདུན་དག་ཏུ་ཡང་འདོད་པ་སྟེ་བདུན་གང་ཞེ་ན་མིག་གི་རྣམ་པར་ཤེས་པ་ཡིད་ཀྱི་རྣམ་པར་ཤེས་པའི་བར་རྣམ་པར་ཤེས་པ་དྲུག་དང་དེའི་སྒང་ལ་ག་རེ་ཟེར་ན་ཡིད་ཀྱི་ཁམས་དེ་རྒྱག་དགོས། ཡིད་ཀྱི་ཁམས་ཟེར་ནས་སྨོས་འདུག་ཡིད་ཀྱི་དབང་པོ་ཟེར་ནམ་རྒྱུན་ང་ཚོ་ཡིད་ཀྱི་དབང་པོ་ཟེར་ཡིད་ཀྱི་ཁམས་གཉིས་གཅིག་རང་བབས་དྲུག་རེད། གོ་སེན། འོ་དེ་བྱས། ད་འོ་ན་རྣམ་པར་ཤེས་པ་དྲུག་ལས་ཐ་དད་དེ་དུ་བ། ད་རྣམ་པར་ཤེས་པ་དྲུག་ལས་ཐ་དད་པའི་ཡིད་ཀྱི་རྣམ་པ། ཡིད་ཀྱི་ཁམས་ག་རེ་བྱས་ནས་བཞག་རེད། ཡིད་ཀྱི་ཁམས་འདི་ག་རེ་ནང་འདུ་གི་རེད། དྲུག་པ་ཡིད་ཤེས་ནང་འདུ་འདུག་པ་འདི་ཁམས་ལོགས་སུ་བཞག་དགོས་ཡག་མི་འདུག་གཱ། ཡོད་ན་འང་འདི་དགོས་པའི་དབང་གིས་བཞག་རེད་ཟེར། ད་འདི་འདུག་ཟེར་དང། དྲུག་པ་ཡིད་ཤེས་ལས་ལོགས་སུ་ཡིད་ཀྱི་ཁམས་ཟེར་བཞག་དགོས་ཡག་ག་རེ་རེད་གཅིག་འདི་རེད། གཅིག་དྲུག་པ་ཡིད་ཤེས་ལས་ལོགས་སུ་ཡིད་ཀྱི་ཁམས་བཞག་ཟེར་བཞག་རྒྱུའི་ཡིད་ཀྱི་ཁམས་འདི་ག་རེ་རེད་གཅིག་བྱས།

དེ་དག་ལས་གཞན་ན་མེད་ཀྱི་མེད་ཟེར་དུས་བ་ལ་དྲུག་པ་ཡིད་ཤེས་ལས་ལོགས་སུ་ག་རེ་ཡོད་པ་མ་རེད་ཡིད་ཀྱི་ཁམས་ཟེར་ཡོད་པ་མ་རེད་དེ་ཡིན་ནའི་ག་རེ་ཟེར་ན། མིག་གི་རྣམ་པ་ལ་སོགས་པ། རྣམ་པར་ཤེས་པ་ལ་སོགས་པ་དྲུག་པ་དེ་དག་ཉིད་ལས་འདས་མ་ཐག་པའི་གནས་སྐབས་ཀྱི་རྣམ་པར་ཤེས་པ་གང་ཡིན་པ་དེ་ལ་བརྟགས་ནས་ཡིད་ཉིད་དུ་བརྗོད་དོ། འདིར་བརྟགས་འདོད་དོན་ནི་ག་རེ་ཟེར་ན། འདི་ངོས་ཡིད་ཀྱི་ཁམས་ཞོག་ཟེར་ན་ག་རེ་ཞག་རེད། རྣམ་ཤེས་དྲུག་པོ་དེ་དག་གིས་རང་གི་སྔ་རོལ་དེ་མ་ཐག་པའི་ད་མདོར་བསྡུས་ན་རྣམ་ཤེས་གང་དང་གང་གིས་རྣམ་ཤེས་དྲུག་པོ་དེ་དག་སྔ་རོལ་དེ་མ་ཐག་རང་རང་གི་བདག་རྐྱེན་ཐུན་མོང་མ་ཡིན་པའི་དེ་མ་ཐག་རྐྱེན་དེ་མ་ཐག་རྐྱེན་གཅིག་གིས་རྣམ་ཤེས་སུ་གྱུར་པ་དེ་ལ་ལབ་པ་ད། དཔེར་ན་དྲུག་པ་ཡིད་ཤེས་ཁོ་རང་སྔ་རོལ་དེ་མ་ཐག་དྲུག་པ་ཡིད་ཤེས་ཁོ་རང་གི་དེ་མ་ཐག་རྐྱེན་ཡིད་ཀྱི་ཁམས་སུ་གྱུར་པ་ཡིད་ཀྱི་དབང་པོར་གྱུར་པ་ད་དྲུག་པ་ཡིད་ཤེས་ཀྱི་ཡིད་དེ་འདྲའི་ཡིད་ཀྱི་ཁམས་དེ་ག་རེ་ཟེར་ན། ཨ་འདི་སྐབས་འདི་ག་ཟེར་ན་ཡིད་ཀྱི་ཁམས་ཟེར་བ་འདི་རེད་ད་དུ་རྣམ་ཤེས་དྲུག་པོ་དེ་དག་གི་རང་རང་གི་སྔ་རོལ་དེ་མ་ཐག་ཏུ་ཨ་ཡིད་ཀྱི་རྣམ་པར་ཤེས་པ་དེ་ག་རེད་ཡིད་ཀྱི་ཁམས་ཟེར་གྱི་རེད་ཨོ་འདི་རེད་ད་འདི་ལོགས་སུ་ཕྱེ་དགོས་དགོས་པ་འོག་ལ་འདུག་ག་ཟེར་ན་དྲུག་པོ་འདས་མ་ཐག་པ་ཡི་རྣམ་ཤེས་གང་ཡིན་དེ་ཡིད་དོ་གསུངས་ཟེར་རེད་ད་དགོས་པ་གང་གི་དོན་དུ་ཕྱེ་ཟེར་ན་ད་འདི་འདྲའི་ཡིད་ཀྱི་ཁམས་ཟེར་བ་འདི་ཨ་ཅི་ཨོ་ལགས་སོ། དྲུག་པ་ཡིད་ཤེས་ལས་ལོགས་སུ་མེད་ན། ཁོ་ལོགས་སུ་ག་རེ་བྱས་ཕྱེ་རེད་ཟེར་ད་དེ་དགོས་པ་ཡོང་གི་རེད་གསུང་བ་རེད་དགོས་པ་ག་རེད་ཟེར་ན། དྲུག་པའི་རྟེན་ནི་རབ་བསྒྲུབ་ཕྱིར་ཁམས་ནི་བཅོ་བརྒྱད་དག་ཏུ་འདོད། ད་དཔེར་ན། མིག་གི་རྣམ་པར་ཤེས་པ་ནས་ལུས་ཀྱི་རྣམ་པར་ཤེས་པའི་བར་ལ། རྣམ་ཤེས། དང་པོ་ལྔ་པོ་དེ་ལ་རང་རང་གི་ཐུན་མོང་མ་ཡིན་པའི་དབང་པོ་གཟུགས་ཅན་པ་རེ་རེ་ཡོད་དེ་རེད་པ། ཡོད་པ་ཡིན་ཙང་ད། དྲུག་པ་ཡིད་ཀྱི་རྣམ་པར་ཤེས་པ་དེ་ལ་ཁོ་པའི་ཐུན་མོང་མ་ཡིན་པའི་བདག་རྐྱེན་མེད་ནམ་སྙམ་པའི་ལོག་རྟོག་ཡོད་རེད། དེ་འདྲའི་མེད་ནམ་སྙམ་པའི་ལོག་རྟོག། དེ་དགག་ཡག་ཆེད་དུ་ཨ་ནི་དྲུག་པ་ཡིད་ཀྱི་རྣམ་པར་ཤེས་པ་དེའི་ག་ཟེར་ན་ཨ་ནི་གཅིག་བདག་རྐྱེན། ག་ཟེར་ན་ཨ་ནི་གཅིག་ཐུན་མོང་མ་ཡིན་པའི་བདག་རྐྱེན་ཡིད་ཀྱི་དབང་པོ་དེ་ཡོད་རེད་དེ་བསྟན་ཡག་ཆེད་དུ་ག་རེ་ཡིད་ཀྱི་ཁམས་ཡིད་ཀྱི་དབང་པོ་ག་རེ་རེད་ཨ་རྣམ་ཤེས་ཚོགས་དྲུག་ལས་ལོགས་སུ་ཕྱེ་རེད་དེ་རེད་གོ། ཡང་དྲུག་པའི་རྟེན་ནི་རབ་བསྒྲུབ་ཕྱིར་ཁམས་ནི་བཅོ་བརྒྱད་དག་ཏུ་འདོད་ད་དེ་སླེབས་ཀྱི་རེད་བ། དྲུག་པ་ཡིད་ཀྱི་རྣམ་པར་ཤེས་པའི་བདག་རྐྱེན་གྱི་རྟེན་དབང་པོ་ནི་ད་དྲུག་པ་ཡིད་ཤེས་བདག་རྐྱེན་རྟེན་དབང་པོ་དེ་ག་རེ་བཞག་ཟེར་ན་ཡིད་ཀྱི་དབང་པོ་དེ་རེད་བ་དྲུག་པ་ཡིད་ཤེས་བདག་རྐྱེན་དབང་པོ་དེ་ག་རེ་རེད། ཡིད་དབང་པོ་དེ་རེད་དེ་ཡང་ཡིད་ཤེས་ཆ་དེ་རེད་བ་ཡི་ཡིད་དབང་པོ་ནི་ཡོད་དོ་ཞེས་རབ་ཏུ་བསྒྲུབ་པར་བྱ་བའི་ཕྱིར་རོ། མིག་གི་རྣམ་པར་ཤེས་པ་ལ་སོགས་པའི་ཁམས་ལ་སོགས་པའི་བདག་རྐྱེན་ནི་ད་མིག་གི་རྣམ་པར་ཤེས་པ་ནས་ལུས་ཀྱི་རྣམ་པར་ཤེས་པའི་བར་དུ་རྣམ་ཤེས་དང་པོ་ལྔ་ཡོད་རེད་བ་དེ་དག་ནི་བདག་རྐྱེན་ནི་མིག་གི་ཁམས་ལ་སོགས་རང་རང་གི་གཟུགས་དབང་པོ་གཟུགས་ཅན་པ་རེ་ཡོད་ཡོད་དོ་བ་དབང་པོ་གཟུགས་ཅན་ལ་སོགས་པ་ཡིན་པར་བསྟན་ནས། བསྟན་ནས་ག་རེ་བསྟན་སོང་ག་རེ་སྐབས་སུ་བསྟན་སོང།

ཨ། དེ་དག་རྣམས་ཀྱི་རྣམ་ཤེས་རྟེན། ག་ཟེར་ན་གཟུགས་ལ་སོགས་པའི་དང་བ་རྣམས་འདི་རེད་བ། འདིར་ནི་དེ་འདྲའི་སྐབས་སུ། མིག་གི་དབང་པོ་ནས་ལུས་ཀྱི་དབང་པོའི་ག་ས། ལུས་ཀྱི་དབང་པོའི་བར་མདོ་དོན་རྣམ་ཤེས་ཚོགས། དང་པོ་ལྔ་གི་ཐུན་མོང་མ་ཡིན་པའི་བདག་རྐྱེན་དབང་པོ་བསྟན་ཚར་སོང། ཡིན་ནའི་ཡིད་ཀྱི། དྲུག་པ་ཡིད་ཤེས་ཀྱི་ཐུན་མོང་མ་ཡིན་པའི་བདག་རྐྱེན་བསྟན་མ་སོང། མ་བསྟན་པ་ཡིན་ཙང་ད་དྲུག་པ་ཡིད་ཤེས་ཀྱི་ཐུན་མོང་མ་ཡིན་པའི་བདག་རྐྱེན། མེད་མི་འགྲོ་བ་བསམ་སམ། ཡོད་ས་མ་རེད་བསམ་ལོག་རྟོག་ཡོད་རེད་དེ་ནས་ལོག་རྟོག་དགག་ཡག་ཆེད་དུ། ཨ་ནི་ག་ཟེར་ན། དྲུག་པ་ཡིད་ཀྱི་རྣམ་པར་ཤེས་པའི་བདག་རྐྱེན། ཡིད་ཀྱི་དབང་པོ་ཟེར་ལོགས་སུ་བསྟན་རེད་ག་རེ་ལོགས་སུ་བསྟན་རེད་རྣམ་ཤེས་ཚོགས་དྲུག་ལོགས་སུ་བསྟན་ཡ་དགོས་པ་འདི་རེད་གསུངས་རེད། གཞན་དག་དོགས་པ་ཡོང་གི་མི་འདུག་ཨ། དོགས་པ་མེད་པ་ཡིན་ཙང་ཁོ་ན་ཅིག་ལོགས་སུ་བསྟན་དགོས་བྱུང་བ་དེ་ལ་དེ་དོགས་པ་ཡོང་གི་འདུག་བ་དེ་རེད་དེ་ཚང། བསྟན་ས་བསྟན་རྒྱུ་འདི་བཞག་པ་རེད་ད་ཚིག་འདི་རེད་བ། མིག་གི་རྣམ་པར་ཤེས་པ་མིག་གི་རྣམ་པར་ཤེས་པ་མིག་གི་རྣམ་པར་ཤེས་པའི་ཁམས་ལ་སོགས་པ་བདག་རྐྱེན་ནི་མིག་གི་ཁམས་ལ་སོགས་པ་ཁམས་ལ་སོགས་པ་ཡིན་པར་བསྟན་ནས་ཡིད་ཀྱི་ཁམས་མ་བསྟན་ན་ནི་ཡིད་ཀྱི་རྣམ་པར་ཤེས་པ་བདག་རྐྱེན་མེད་པ་ཉིད་དུ་དོགས་པར་འགྱུར་བས་ཡིད་ཀྱི་རྣམ་ཤེས་ཡིད་ཀྱི་ཁམས་རྣམ་ཤེས་དྲུག་ལས་ཐ་དད་དུ་མེད་ཀྱང་ཁམས་ཐ་དད་དུ་ཕྱེ་ནས་ཤེས་རྣམ་ཤེས་དྲུག་ལས་ག་རེ་ཡོད་མ་རེད།

ད་རྣམ་ཤེས་དྲུག་པོ་དེ་དང་དེའི་སྔ་རོལ་འདས་མ་ཐག་ཏུ་བྱུང་བ་མ་ཡིན་པས་ཨ་ནི། དྲུག་པ་ཡིད་ཤེས་དེ་ཆོས་ཅན། ག་ཟེར་ན་ཡིད་ཀྱི་ཁམས་ཟེར་ག་རེའི་གོ་བ་དོ། དྲུག་པ་ཡིད་ཤེས་ཨ་ནི། རྣམ་ཤེས་ཚོགས་དྲུག་དེ་དག་གི་སྔ་རོལ་འདས་མ་ཐག་ཏུ་བྱུང་བའི་རྣམ་ཤེས་ཀྱི་གོ་བ་རེད་གསུངས་འདུག་བ་དེ་ག་རེ་ཟེར་ན། དྲུག་པོ་འདས་མ་ཐག་པ་ཡི་རྣམ་ཤེས་གང་ཡིན་དེ་ཡིད་དོ་ཟེར་དུས་ག་ཟེར་ན་ཡིད་ཀྱི་ཁམས་དེ་ངོས་བཟུང་བ་རེད་བ་བྱས་ཙང་ད། ཅི་ལྟར་ཁོ་ཡིད་ཀྱི་ཁམས་གོ་རུང་ག་རེ་རེད། དྲུག་པ་ག་ཟེར་ན། ཡིད་ཀྱི་དབང་པོ་དེ་ག་རེ་རེད་ཡིད་ཀྱི་སྐྱེ་མཆེད་རེད་ཡིན་ན་ཡིད་ཀྱི་ཁམས་མ་རེད་ཡིད་ཀྱི་ཁམས་ཟེར་ཡག་དེ་དེ་སྔ་རོལ་དེ་མ་ཐག་པའི་ག་རེ་རེད་ཡིད་ཀྱི་ཁམས་ཀྱི་བྱའོ་རེད་དེ་ན་དྲུག་པ་ཡིད་ཤེས་ཡིན་ན། ཡིད་ཀྱི་ཁམས་ཡིན་མ་ཁྱབ་དེ་ཕན་ཚུན་ཁྱབ་ཆེ་ཆུང་བྱའོ་ཡ་སོ་ཆ་འདོགས་རེད། ཤུ་ན་དོག་དོག་ཅུ་ཅུ་དེ་འདྲ་བྱེད་དགོས་རེད། འདུ་བྱེད་ཀྱི་འདུག་ཡ། འོ་ཡ་རྣམ་ཤེས་ཚོགས་དྲུག་ལས་ཐ་དད་མེད་ཀྱང་ཁམས་ཐ་དད་དུ་ཁམས་ཐ་དད་ཕྱེ་སོང་རྣམ་ཤེས་ག་རེ་ཚོགས་བདུན་དེ་ལ་ག་རེ་རེད་ཁམས་བདུན་རྣམ་ཤེས་ཁམས་བདུན་ཟེར་འདི་རེད་བ་རྣམ་ཤེས་ཁམས་བདུན་ཟེར་འདི་བྱ་དགོས་རེད་འདི་ཁམས་བདུན་གསུངས་འདུག། ཁམས་ཀྱི་ཆ་ནས་ཐ་དད་བྱ་བ་རེད། དེ་ལྟར་ན་ཁམས་ནི་བཅོ་བརྒྱད་གལ་སྲིད་ཁམས་ཀྱི་ཆ་ནས་ཐ་དད་མ་བྱས་ན། ཁམས་བཅོ་བརྒྱད་མ་ཚང་བ་ཆགས་འགྲོ་གི་རེད། ག་རེ་ཟེར་ན། ཡིད་ཀྱི་དབང་པོ་དེ་ཁམས་དྲུག་ནང་གཅིག་རེད་བ། ཁམས་བཅོ་བརྒྱད་ནང་གཅིག་རེད་བ། ཁམས་བཅོ་བརྒྱད་ནང་ནས་གཟུང་བ་ཡུལ་གྱི་ཁམས་དྲུག། ཨ་ནི་རྟེན་དབང་པོའི་ཁམས་དྲུག་རྟེན་དབང་པོའི་ཁམས་དྲུག་བྱ་དུས་སྒང་ལ་ཡིད་ཀྱི་དབང་པོ་དེ་མ་བྱས་ན་ཁམས་དྲུག་ཆགས་ཀྱི་མ་རེད་བ། འོ་དེ་བྱས་ན་ཁམས་ཀྱི་ཆ་ནས་ལོགས་སུ་ཡོད་རེད་གོ། དེ་མ་བྱས་ན་ག་རེ་ཚང་གི་མ་རེད། ཁམས་བཅོ་བརྒྱད་ཚང་མ་རེད་ཁམས་ག་ཚོད་མ་གཏོགས་ལྷག་མ་རེད་བཅུ་བདུན་མ་གཏོགས་མེད་པ་ཆགས་འགྲོ་གི་རེད་ཁམས་ཀྱི་ཆ་ནས་ཐ་དད་ཡོད་རེད་དེ་མ་བྱས་ན་ག་རེ་ཟེར་ན་ཁམས་བཅོ་བརྒྱད་ལོང་གི་ཡོད་མ་རེད་བ། བྱས་ཙང། དྲུག་པའི་རྟེན་ད་དགོས་པ་གཉིས་སྐོར་ནས། དྲུག་པའི་རྟེན་རབ་ཏུ་བསྒྲུབ་པའི་ཕྱིར་དུ། ཨང་ག་རེ་ཟེར་ན། དྲུག་པ་ཡིད་ཤེས་ཀྱི་ཐུན་མོང་མ་ཡིན་པའི་བདག་རྐྱེན། ཨང་ཡིད་ཀྱི་དབང་པོ་འདི་མེད་ནམ་སྙམ་པའི་ལོག་རྟོག་འདི་སེལ་ཡག་ཆེད་དུ་འདི་ཡོད་པ་སྒྲུབ་ཡག་ཆེད་དུ་ག་རེ་གསུངས་རེད། ཨ་ནི་ག་ཟེར་ན་ཡིད་ཀྱི་ཁམས་འདི་ཨ་རྣམ་ཤེས། ཚོགས་དྲུག་ལས་ལོགས་སུ་བསྟན་རེད། གཅིག་འདི་རེད་གཅིག་རེད་རྣམ་ཤེས་ཚོགས་དྲུག་ལས་ལོགས་སུ་སྟོན་པའི་དགོས་པ་ནི་ཁམས་བཅོ་བརྒྱད་དེ་བཅོམ་ལྡན་འདས་ཀྱི་མདོ་ལས་ཁམས་བཅོ་བརྒྱད་ཡིན་པ་གསུངས་བཞག་པ་ཡིན་ཙང་དེའི་ཆ་ནས་ག་རེ་ཡིད་ཀྱི་དབང་པོ་འདི་ག་ཟེར་ན་ཡིད་ཀྱི་ཡིད་ཀྱི་ཁམས་འདི་ཡིད་ཀྱི་དབང་པོ་ཟེར་ལོགས་སུ་བསྟན་རེད་འདི་རེད་ད་གོ་སེ། ཡང་དེ་བཞིན། ལྡོག་པར་འགྱུར་བའི་ཡིད་ཀྱི་ཁམས་ཞེས་ཡིད་ཀྱི་ཁམས་རྣམ་ཤེས་དྲུག་ལས་ཐ་དད་དུ་མེད་ཀྱང་ཁམས་ཐ་དད་དུ་ཕྱེ་ནས་བསྟན་ཏོ། དེ་ལྟར་ན་ཁམས་ནི་བཅོ་བརྒྱད་དག་ཁམས་ནི་བཅོ་བརྒྱད་དག་ཏུ་བཅོམ་ལྡན་འདས་ཀྱིས་གསུངས་པ་ཡིན། ཡིན་ནོ་ཞེས་བྱ་བར་འདོད་དོ། བྱས་ཙང་ཁམས་བཅོ་བརྒྱད་ཏག་ཏག་ལྷག་གི་འདུག་བ། གང་ཟག་དག་ཆགས་ཀྱི་འདུག་བ་ད། ཡང་དེ་བཞིན་ད་འདི་ཧ་གོ་སོང། འདུ་བྱེད་དག་ཁྱབ་ཆེ་ཆུང་ཡོད་རེ། ད་དེ་དག་མ་ཡིན་ན། ད་དེ་ལྟ་མ་ཡིན་ན་རིགས་ཀྱི་སྒོ་ནས་ཁམས་སུ་འཇོག་ན། ཁོ་བོ། རིགས་ཡིན་པ་ཙམ་གྱིས་རྣམ་ཤེས་ཀྱི་རིགས་ཡིན་པ་ཙམ་གྱིས་ཁམས་སུ་འཇོག་ན་ག་རེ། གྲངས་བཅུ་གཉིས་སུ་ཐལ་བར་འགྱུར་རེ། བཅུ་གཉིས་ཐལ་བའི་རྒྱུ་མཚན་ག་རེ་ཟེར་ན། རྣམ་ཤེས་ཚོགས་དྲུག་ཐམས་ཅད་ཡིད་ཀྱི་ཁམས་སུ་འདུས་འགྲོ། ཡིད་ཀྱི་རྗེས་སུ་འདུས་འགྲོ་བར། ཨ་ཡིད་ཀྱི་སྐྱེ་མཆེད་དུ་འདུས་པའི་ཕྱིར། ད་དོན་དུ་ན་དྲུག་དེ་ཚུར་འདུས་བྱས་དུས་སྒང་ལ་ཁམས་ག་ཚོད་མ་གཏོགས་ལྷག་མ་རེད་ཁམས་བཅུ་གཉིས་མ་གཏོགས་ལྷག་གི་མ་རེད་བ། ཧོ་སེ། དྲུག་དེ་ཟེར་དུས་ག་རེད། ད་ནི་འདི་རེད་བ་ན་ད་རྣམ་ཤེས་ཀྱི་དང་འདི་རེད་བ་མིག་གི་རྣམ་པར་ཤེས་པ་མིག་གི་རྣམ་པར་ཤེས་པ་རྣ་བའི་རྣམ་པར་ཤེས་པ་ད་དོན་དུ་ན་བརྟེན་པ་རྣམ་ཤེས་ཁམས་དྲུག་དེ་གཅིག་ནང་ཚུར་འདུས་བྱས་དུས་སྒང་ལ་ད་ཁམས་ནང་ནས་ག་རེད་ཁམས་བཅུ་གཉིས་མ་གཏོགས་ལྷག་གི་མི་འདུག་བ་ག་རེ་ལྷག་རེད། གཟུང་བ་ཡུལ་ཁམས་དྲུག་དང་རྟེན་རྟེན་དབང་པོའི་ཁམས་དྲུག་ནི་ཁམས་ཁམས་བཅུ་གཉིས་ནི་མེད་པར་ཆགས་འགྲོ་འདུག་ཐལ་བར་འགྱུར་ཏེ། རྣམ་ཤེས་ཀྱི་དྲུག་རྣམ་ཤེས་དྲུག་ནི་ཡིད་སྐྱེ་མཆེད་དུ་འདུས་པའི་ཕྱིར། ད་ཡིད་སྐྱེ་མཆེད་ནང་དུ་འདུས་འདུག་བ་ཟེར། ད་གལ་སྲིད་དེ་ཡིན་ཚེ་ན། རྫས་ཀྱི་སྒོ་ནས་ཡིན་ན་ནས་ད་གོ་རྫས་གཅིག་པུའི་དབང་དུ་ཡིན་ན་ནི་རྣམ་ཤེས་ག་རེ་ཆགས་འགྲོ་འདུག་ཁམས་བཅུ་བཅུ་བདུན་མ་གཏོགས་མེད་པ། ད་རྫས་ཀྱི་སྒོ་ནས་ཡིན་ན་ག་རེ་རེད་ཡིད་ཀྱི་དབང་པོ་གཅིག་འདུག་བ། ཡིད་ཀྱི་དབང་པོ་དེ་རྫས་ཀྱི་སྒོ་ནས་ག་རེ་ཆགས་དེ་རེད་དྲུག་པ་ཡིད་ཀྱི་རྣམ་པར་ཤེས་པ་ཆགས་དེ་རེད་བ་ཡིད་ཀྱི་དབང་པོ་དེ་ཡིད་ཀྱི་དབང་པོ་ཁོ་རང། དྲུག་པ་ཡིད་ཤེས་རེད་བ་དང། བྱས་ཙང། རྫས་ཀྱི་སྒོ་ནས་ཡིན་ན་ནི་དྲུག་པ་ཡིད་ཀྱི་དབང་པོ་དེ་ཡང་ག་རེ་ཡིན་པ་ཆགས་འགྲོ་གི་འདུག། ཨ་ནི་འོ་ལགས་སོ། ཨ་ནི་ཡིད་སྐྱེ་མཆེད། ཡིད་སྐྱེ་མཆེད་རྫས་ཆགས་འགྲོ་གི་འདུག་ཁོ་ཡིད་སྐྱེ་མཆེད་རེད་བ། རྫས་ཆགས་འགྲོ་ན་ད་ཁམས་འདིར་ག་ཚད་མ་གཏོགས་མི་འདུག་བཅུ་བདུན་མ་གཏོགས་མེད་པའི་ཐལ་བ་དེ་ཡོང་འདུག་བྱས་ཙང་ད་སྐབས་འདིའི་བཅོ་བརྒྱད་ཕྱེ་བ་དེ་ཁམས་ཀྱི་སྒོ་ནས་བཞག་ཁམས་ཀྱི་སྒོ་ནས་ཡིད་ཀྱི་དབང་པོ་དང་ག་རེ་རེད་དྲུག་པ་ཡིད་ཤེས་གཉིས་ལོགས་སུ་ཡོད་རེད་གོ། ཡང་ཐལ་བར་འགྱུར་ཏེ། རྣམ་ཤེས་ནི་རྫས་དྲུག་ཡིན་པའི་ཕྱིར་རོ་ཞེས་བྱ་བ་ནི་འདིས་འདོད་པ་ཡིན་ནོ། ཁ་ཅིག་འདིས་འདོད་པར་བྱེད། གོས་དམར་བའི་སྡེ་པ་ནི་ཡིད་ཀྱི་རྣམ་པར་ཤེས་པ་ནི་རྟེན་སྙིང་གི་དངོས་པོར་འདོད་ཅིང་དེ་ནི་གཟུགས་མེད་པ་ན་ཡོད་པར་འདོད་ལ། རྣལ་འབྱོར་སྤྱོད་པ་ནི་ཉོན་ཡིད་ཉིད་ཡིད་ཀྱི་ཁམས་ཡིན་པར་འདོད་དོ། ད་གོས་དམར་སྡེ་པས་ཡིད་ཀྱི་ཁམས་ཟེར་དེ། རྟེན་ཡིད་ཀྱི་ཁམས་ནི་ག་པར་གོ་དགོས་དེ། རྣམ་ཤེས་ཀྱི་རྟེན་སྙིང་པོ་འགྲོ་བ་སོགས་རང་སྣང་སྙིང། ད་འདིར་ཚན་རིག་མང་པོ་ཞིག་གིས་སེམས་ཟེར་སྙིང་རེད་ཟེར་དོན་ཡོང་གི་འདུག་བ་སྙིང་འདི་སེམས་རེད་ཀླད་པ་སེམས་རེད་ཟེར་དོན་འདུག་ཟེར་གི་འདུག་བ་ད་འདི་འདྲ་པོ་ཅིག་གོས་དམར་སྡེ་པས་ག་ཟེར་ན་ཡིད་ཀྱི་ཁམས་ཟེར་དེ་རྣམ་ཤེས་ཀྱི་རྟེན་སྙིང་འདི་ལ་གོ་དགོས་རེད་སྙིང་འདི་དེ་ཡིད་ཀྱི་ཁམས་ཞིག་རེད་ཟེར་གི་འདུག་བ་ད་འདི་ཡིད་ཀྱི་ཁམས་སྙིང་འདི་གཟུགས་མེད་ན་ཡོད་རེད་ཟེར་གི་ཡོད་ཟེར་རེད་ད་ང་ཚོ་ད་ལྟ་སྙིང་འདི་ད་རང་འདི་ཡིན་ན་མི་ཤེས་ད་འདི་ད་ནམ་རྒྱུན་ང་ཚོ་འདི་ལ་ཤེས་པ་གནས་གི་རེད། ཨ་ནི་སེམས་གནས་གི་རེད་ཟེར་ལབ་ཡོད་རེད་སྙིང་གནས་གི་རེད་ཟེར་གི་ཡོད་རེད་བ་བྱས་ཙང་ཁོ་དེ་འདྲ་པོ་ཅིག་ལབ་ཡོད་དེ་ནི་སྙིང་གཟུགས་མེད་ན་ཡང་ཡོད་གསུངས་འདུག་སྙིང་ནི་དངོས་པོར་འདོད་ཅིང། ག་ཟེར་ན་དངོས་པོར་སྙིང་གི་དངོས་པོར་འདོད་ཅིང་དེ་ནི་ག་རེ་གཟུགས་མེད་ན་ཡང་ཨ་ནི་ག་ཟེར་ཡོད་པར་འདོད་ལ། ད་དེ་འདྲའི་ང་རང་ཚོ་ནང་བཞིན་བྱས་པའི་སྙིང་ད་དེ་འདྲའི་གཟུགས་ཅན་རགས་པ་དེ་མེད་པས་ནས་ཅི་ལྟར་རྣམ་ཤེས་ཀྱི་རྟེན་བྱེད་ཀྱི་སྙིང་ག་རེ་གཟུགས་མེད་ན་ཡོད་རེད་ཟེར་ཡོད་ཟེར་རེད། སྲོག་ནི་ཚེ་ཡིན་དྲོད་དང་ནི་རྣམ་ཤེས་རྟེན་གང་ཡིན་པའོ་ཟེར་གི་ཡོད་རེད་བ་སྲོག་ཟེར་དེ་ཚེ་དང་དྲོད་རེད་དེ་ཡང་རྣམ་ཤེས་ཀྱི་རྟེན་བྱེད་ཀྱི་རེད་ཟེར་གི་ཡོད་རེད་བ་འདོད་པ་དང་ག་ཟེར་ན་གཟུགས་ཁམས་གཉིས་ལ་དྲོད་དང་རྣམ་ཤེས་གཉིས་ཀྱི་རྟེན་བྱེད་ཀྱི་རེད་གཟུགས་མེད་ན་ག་རེ་རེད་རྣམ་ཤེས་ཀྱི་རྟེན་བྱེད་ཀྱི་རེད་ཟེར་གི་ཡོད་རེད་བ་ད་འདི་འདྲ་པོ་འདྲ་པོ་ཡིན་ཟེར་སྲོག་ཟེར་ན་སྙིང་ཟེར་ན་ཁོ་གཅིག་ཁར་འབབ་འགྲོ་དགོས་ཟེར་རེད། རྣལ་འབྱོར་སྤྱོད་པ་བ་ནི་ཉོན་ཡིད། ནི་ཡིད་ཀྱི་ཁམས་ཡིན་པ་ཟེར་རྣལ་འབྱོར་སྤྱོད་པས་ག་ཟེར་ན་སེམས་ཙམ་པས་ཡིད་ཀྱི་ཁམས་ཞོག་ཟེར་ན་ཉོན་ཡིད་དེ་བཞག་འགྲོ་དགོས་ཟེར་རོ་ཉོན་ཡིད་དེ་ག་རེ་རེད་རྣམ་ཤེས་ཚོགས་བརྒྱད་ནང་གི་གཅིག་རེད་བ། ཡིད་ཀྱི་ཁམས་ཟེར་དེ་ཁོས་དེ་བཞག་དགོས་ཡིན་པར་འདོད་དོ། ཐ་བས་ཅི་དེ་ཡན་ཆད་ག་རེ། འདི་རེད་ད། རྣམ་ཤེས་ཀྱི་ཕུང་པོ་དང་ཁམས་དང་སྐྱེ་མཆེད་བཤད་པ་ད་འདི་ལས་སླ་པོ་རེད་དོ། རྣམ་ཤེས་དེ་ཟེར་དུས་གང་ལ་ཁོ་ནོར་ངོ་བོ་ཅི་ཡོང་དེ་ལ་རྣམ་ཤེས་ཀྱི་གྲངས་མང་ཉུང་འདོད་པ་བྱུང་དེ་རང་ལུགས་ཀྱི་བ་དཀའ། དེ་ནས་ག་ཟེར་ན། རྣམ་ཤེས་ཀྱི་ཁམས་དེ་ལ་ཁམས།

ཚོགས་དང་པོ་ལྔ་པོ་དེ་ལ་རང་རང་ཐུན་མིན་བདག་རྐྱེན་དབང་པོ་ཡོད་པ་བསྟན་ཚར་བ་རེད། དྲུག་པ་ཡིད་ཀྱི་རྣམ་པར་ཤེས་པ་རང་རང་གི་ཐུན་མིན་བདག་རྐྱེན་དབང་པོ་དེ་མེད་ན་སྙམ་པ་ལོག་རྟོག་གིས་སེལ་བ་ལོག་རྟོག་དེ་སེལ་བའི་ཆེད་དུ། ཡིད་ཀྱི་དབང་པོ་ཡིད་ཀྱི་ཁམས་དེ་རྣམ་ཤེས་ཚོགས་དྲུག་ལོགས་སུ་བསྟན་པ་རེད་གཅིག་དེ་རེད་གཅིག་གལ་སྲིད་དེ་མ་བསྟན་ན་ཁམས་བཅོ་བརྒྱད་བཅོམ་ལྡན་འདས་མདོ་ལས་གསུངས་པ་དེ་ཡང་ཏག་ཏག་དེའི་ངོས་སུ་བཅོམ་ལྡན་འདས་ཀྱི་མདོ་ལས་ག་རེ་ཁམས་བཅོ་བརྒྱད་ཡིན་པ་གསུངས་ཞེས་ར་བ་ཏག་ཏག་འདུག་ས་རེད་ཁམས་བཅོ་བརྒྱད་ཕལ་ཆེར་ཕལ་ཆེར་དེ་ག་བ་ན་གསུངས་ཞེས་པ་རེད། ད་དེ་ཤེར་ཕྱིན་མདོ་སྡེ་རིན་པོ་ཆེ་ན་སླེབས་ཀྱི་རེད། ཤེར་ཕྱིན་མདོ་སྡེ་རིན་པོ་ཆེ་ན་དེ་ཡོད་པ། ད་ཅིག། འགྲེས་རྐང་བརྒྱ་རྩ་བརྒྱད་ཆ་ཚང་བསྟན་འགྲེས་རྐང་བརྒྱ་རྩ་བརྒྱད་ན་ཕལ་ཆེར་འདི་ཡོང་བར་ཁམས་བཅོ་བརྒྱད་ཡོང་གི་རེད། འགྲེས་རྐང་བརྒྱ་རྩ་བརྒྱད་དཔེར་ན་ད་ཅིག་ཡུམ་རྒྱས་འབྲིང་བསྡུས་གསུམ་ཁྱད་པར་འདི་རེད་པ། འགྲེས་རྐང་བརྒྱ་རྩ་བརྒྱད།

རྣམ་བྱང་ཕྱོགས་ཀྱི་འགྲེས་རྐང་ལྔ་བཅུ་ང་ལྔ་ཡིན་པ་རེད་བྱས་པ། ད་ཁྱེད་རང་ཚོ་གསེར་ཕྲེང་ན་ཡོད་རེད་ཨོ་དེ་ཡིན་ཙང་ད་དེ་ནང་དེ་ཁམས་བཅོ་བརྒྱད་ཚང་བསྟན་བཤད་རེད་ཁྱེད་རང་ཚོ་ད་ཅིག་གི་ཞབས་བརྟན་རྒྱུ་དེ་ཧ་གོ་གོ་དེ་ནང་ཁམས་རེ་རེ་གཏོང་ཆུས་སོ་དེ་ཅི་ཅི་མིག་མེད་ཅིག་མིག་མང་པོ་ཞིག་ལག་ཏུ་བ་ཨོ་དེ་ནང་དེ་བསྟན་བཤད་རེད་ཨོ་དུ་ཟེར་རེད། ད་དེ་ཅི་ཀློག་གི་འདའ་འདི་ཕར་སྐྱེལ་བྱས་ན་ཁམས་མང་པོ་ཐེ་བའི་ཚོགས་དབང་པོ་ཀློག་བྱས་འགྲིག་རེད་པ། ཡག་དེ་བྱས། ད་མདོར་བསྡུས་པའི་དོན་ད་མདོར་བསྡུས་པའི་དོན་ཟེར་འདུག་ང་ལ་ད་འདི་ག་ཟེར་ན་བེ།

སྐྱེ་མཆེད་བྱས་ཁམས་དེ་གསུམ་དེ་ག་རེ་སྡུད་བྱེད་རེད་སྡུད་བྱེད་ག་ཚད་ཡོད་ཟེར་ན་སྡུད་བྱེད་གསུམ་སྡུད་བྱེད་གསུམ་བྱས་བསྡུ་བྱ་ག་ཚད་ཡོད་རེད་སུམ་ཅུ་སོ་གཉིས་བསྡོམས་པས་བསྡུ་བྱ་སྡུད་བྱེད་གཉིས་བརྩིས་པས་ག་ཚད་ཡོད་སུམ་ཅུ་སོ་ལྔ་ཡོད་རེད་ད་སུམ་ཅུ་སོ་ལྔ་སོང་དོན་གང་འདི་རེད་པ་ཁམས་བཅོ་བརྒྱད་བྱས་ཁམས་བཅོ་བརྒྱད་སྒང་ན་ག་རེ་སྐྱེ་མཆེད་བཅུ་གཉིས་བརྒྱབ་སྐྱེ་མཆེད་བཅུ་གཉིས་སྒང་ན་ཕུང་པོ་ལྔ་བརྒྱབ་དུས་ག་ཚད་རེད་སུམ་ཅུ་སོ་ལྔ་ཡིན་པོའོ་བསྡོམས་པས་ག་ཚད་བསྡུ་བྱ་སྡུད་བྱེད་གཉིས་ཀ་བསྡོམས་པ་ག་ཚད་ཡོད་རེད། སུམ་ཅུ་སོ་ལྔ་བྱས། སྡུད་བྱེད་ག་ཚད་ཡོད་རེད། གསུམ་བྱས། བསྡུ་བྱ་ག་ཚད་ཡོད་རེད། སུམ་ཅུ་སོ་གཉིས་ཡོད་རེད་བསྡོམས་པས་ག་རེ་སུམ་སོ་ལྔ་རེད། ཁམས་བཅོ་བརྒྱད་ཡོད་རེད་པ། ཁམས་བཅོ་བརྒྱད་སྒང་ལ་སྐྱེ་མཆེད་བཅུ་གཉིས་བརྒྱབ་ཙང་ག་ཚད་རེད། སུམ་ཐམ་པོ་རེད་པ། སུམ་ཐམ་པོའི་སྒང་ལ་ཕུང་པོ་ལྔ་བརྒྱབ་ན་ག་ཚད་རེད། སུམ་སོ་ལྔ་རེད་ད་གཙོ་བོ་བྱས་ན་ག་ཚད་ན་ཕུང་པོ་དང་ཁམས་སྐྱེ་མཆེད་ལྡོག་པའི་ཁྱད་པར་ཕྱེ་ན་སུམ་ཅུ་སོ་ལྔ་རེད། ཚུར་བསྡུ་ན། ཕུང་པོ་ཁམས་སྐྱེ་མཆེད་གསུམ་ན་བསྡུ་རེད། ད་ཕུང་པོའི་ག་ཚད་བསྡུ་རེད། ཁམས་ཀྱི་ག་ཚད་བསྡུ་རེད། སྐྱེ་མཆེད་ག་ཚད་བསྡུ་སླེབས་རེད་པ་འདི་རེད།

སྡུད་བྱེད་གསུམ་རེད་སྡུད་བྱེད་གསུམ་ལ་ཞོག་ཟེར་ན། གཟུགས་ཀྱི་ཕུང་པོ། ཡིད་ཀྱི་སྐྱེ་མཆེད། ཆོས་ཀྱི་ཁམས། ད་འདི་གསུམ་པོ་དེ་སྡུད་བྱེད་བཞག་ནས་ད་འདི་རྣམས་ལ་ག་རེ་ཟེར་ན་ལྷག་མ་ག་རེ་ཟེར་ན་སུམ་ཅུ་སོ་གསུམ་དེ་འདི་ན་ཡང་འདུས་པ་རེད་ད་སུམ་ཅུ་སོ་གསུམ་འདི་ན་འདུས་ཡོང་དུས་སྒང་ལ་གཟུགས་ཀྱི་ཕུང་པོ་ན་ག་ཚད་ཡོད་རེད་ད་ག་ནང་བཞིན་ཡིད་ཀྱི་སྐྱེ་མཆེད་ན་ག་ཚད་ཡོད་རེད་ད་ག་ནང་བཞིན་ཆོས་ཁམས་ན་ག་ཚད་ཡོད་རེད་འདི་གསལ་པོ་སླེབས་ཀྱི་རེད་ཡ། ད་གཟུགས་ཀྱི་ཕུང་པོ་ནས་དང་པོ་གཟུགས་ཀྱི་ཕུང་པོ་ག་ཚད་འདུས་པ་རེད་ཟེར་ན། གཟུགས་ཀྱི་ཕུང་པོ་གཟུགས་ཀྱི་ཕུང་པོ་ནས་གཟུགས་ཀྱི་ཕུང་པོ་བྱས། ད་གཟུགས་ཀྱི་ཕུང་པོ་ཁོ་རང་སྡུད་བྱེད་ལྟ་བུ་གྱི་ཕྱི་ནང་ཀུན་གཞིའི་སྡུད་བྱེད་ཤར་བ་གཟུགས་ཀྱི་ཕུང་པོ་ནས་གཟུགས་ཀྱི་ཕུང་པོ་དང་གཟུགས་ཅན་གྱི་ཁམས་བཅུ་ད་གཟུགས་ཅན་གྱི་ཁམས་བཅུ་ཞོག་ཟེར་ན། ཐོགས་དང་བཅས་པའི་གཟུགས་ཅན་བཅུ་ཟེར་དེ་རེད། ད་གཟུགས་ཡོད་པའི་ནམ་གྱི་ང་ཚོས་ད་ཅིག་གཟུགས་སྒྲ་དྲི་རོ་རེག་བྱ་ལྔ་དེ་སྒང་ལ་མིག་གི་དབང་པོ་ལ་གཟུགས་ལྔ་ཡོད་རེད་བ། དབང་པོ་ལྔ་གཟུགས་ཀྱི་དབང་པོ་གཟུགས་ཅན་ལྔ་དང་ཨང་གཟུགས་སྒྲ་དྲི་རོ་རེག་ལྔ་ལྔ་ཡོད་རེད་བ། ད་དེ་ལྔ་པོ་དེ་ལ་ག་རེ་ཟེར་ན་གཟུགས་ཅན་གྱི་ཁམས་བཅུ་ཟེར། དེ་སྒང་ལ་ག་ཟེར་ན་སྐྱེ་མཆེད་བཅུ། སྐྱེ་མཆེད་བཅུ་སྐྱེ་མཆེད་བཅུ་ག་རེ་ཟེར་ན།

གཅིག་གིས་ཀུན་བརྟགས་པའི་གཟུགས་ཟེར་དེ་ཚོའི་རིགས་མང་པོ་གཅིག་སྤྱིར་བཏང་གཟུགས་གང་ཞིག་དབང་པོ་གཟུགས་ཅན་པ་དེ་ཚོའི་སྤྱོད་ཡུལ་དུ་མ་གྱུར་པའི་དྲུག་པ་ཡིད་ཤེས་ཁོ་ནའི་སྤྱོད་ཡུལ་དུ་གྱུར་མཁན་དེ་ལ་བཞག་གི་རེད་བ། གོ་སོང། འོ་འདིར་བྱས་ཙང་ད་ག་རེ་རེད་ཟེར་ན། གཟུགས་ཅན་གྱི་བཅུ་བྱས་ག་ཟེར་གཟུགས་ཅན་བཅུ་བྱས། ཁམས་བཅུ་བྱས་དེའི་སྒང་ལ་ཆོས་ཁམས་མམ་ཡང་ན་ཆོས་སྐྱེ་མཆེད་ཀྱི་ཕྱོགས་གཅིག་ཟིག་རེད་ཕྱོགས་གཅིག་ཟིག་དང་དེའི་ནང་གསེབ་གཅིག་ཟེར་ཡག་སོ་རེད་ཆོས་ཁམས་དེ་ལ་མང་པོ་འདུག་བ་འདུས་བྱས་འདུས་མ་བྱས་མང་པོ་ཡོད་རེད་བ། དེའི་ནང་གཟུགས་ཅན་གཟུགས་མེད་མང་པོ་ཡོད་རེད་བ། ད་དེའི་ནང་ཕྱོགས་གཅིག་རྣམ་པར་རིག་བྱེད་མ་ཡིན་པའི་གཟུགས་ཆེ་དོ་སྟོན་ག་ཟེ་ས་སོང། གཅིག་གིས། ཁམས་བཅོ་བརྒྱད་ནང་གི་ག་ཟེར་ན། ད་སྡོམ་གྱི་བསྡུ་བྱ་ག་ཚད་རེད། བསྡུ་བྱ་དེ་ལ་བཅུ་གཉིས་དང་ཉི་ཤུ་ཐམ་པ་དང་ཕྱེད་ལགས་སོ། ཉི་ཤུ་ཐམ་པ་དང་གཟུགས་ཅན་བཅུ་བྱས་སྐྱེ་མཆེད་བཅུ་བྱས་དེའི་སྒང་ལ་ཕྱེད་ཟེར་ན་ག་རེ་རྣམ་པར་རིག་བྱེད་མ་ཡིན་པའི་གཟུགས་ཀྱི་ཕྱེད་ཀ་ཟེར་ན་འགྲིག་གི་རེད་གོ།

འདུ་ཟེར། རྣམ་ཤེས་ཕུང་པོ་བཅས། སྐྱེ་མཆེད་བཅུ་གཉིས་ནང་ནས་ཡིད་སྐྱེ་མཆེད་བཅས། ཁམས་ག་ཟེར་ན་བཅོ་བརྒྱད་ནང་ནས་སེམས་ཁམས་བདུན་བཅས་སེམས་ཁམས་བདུན་དེ་ཁམས་བཅོ་བརྒྱད་ནང་ཏག་ཏག་ཡོད་རེད་པ། འོ་དེ་བདུན་བཅས་བསྡོམས་ན་ག་ཚད་འདུག། བསྡུ་བྱ་ག་ཚད་འདུག། དགུ། སྔོན་ལ་འདུག་ཟེར་ལབ་ཀྱི་རེད་ང་ཚོ་དང་པོ་དེ་ལ་ག་རེད། གཟུགས་ཀྱི་ཕུང་པོས་བསྡུས་པ་དེ་ལ་ཨཱ་ནི་ཕུང་པོ་ལྔ་ནང་གི་གཟུགས་ཀྱི་ཕུང་པོ་བཅས། ཨཱ་ནི་ག་ཟེར་ན་འོ་ལགས་སོ། ཁམས་བཅོ་བརྒྱད་ནང་གི་གཟུགས་ཅན་ཁམས་བཅུ་བཅས།

རྣམ་ཤེས་ཀྱི་ཕུང་པོ། ཁམས་བཅོ་བརྒྱད་ནང་གི་བདུན་ཡོད། རྣམ་ཤེས་ཁམས་བདུན། སེམས་ཁམས་བདུན་ཟེར་བ། ད་སྐྱེ་མཆེད་བཅུ་གཉིས་ནང་གི་གཅིག་ཡིད་སྐྱེ་མཆེད། ད་ག་ཚད་ཆགས་སོང། དགུ་ཆགས་སོང། ཡང་དེ་བྱས། ད་ཆོས་ཁམས་ཀྱི་ནི་ག་རེ་ཟེར་ན་ཆོས་ཁམས་ཀྱི་སྡུད་བྱེད་སྡུད་བྱེད་ཆོས་ཁམས་ཀྱིས་ནི་ག་ཚད་བསྡུ་བ་རེད་ཟེར་ན་གཟུགས་ཀྱི་ཕུང་པོའི་ནང་གི

ད་ཆོས་ཁམས་ཀྱིས་བསྡུས་པས་ཨ་ནི་ག་རེ་ཟེར། རྣམ་པར་རིག་བྱེད་མ་ཡིན་པའི་གཟུགས་དང། ད་ནང་བཞིན་ད་འདི་འདིར་དང། གཟུགས་ཀྱི་ཕུང་པོས་བསྡུས་པ་ག་ཟེར་ཕུང་པོས་བསྡུས་པ་དེ་ལ། ཆོས་ཁམས་ཀྱི་སྡུད་བྱེད་ཆོས་ཁམས་ཀྱི་ཨ་ནི་ཅིག་འདུ་བྱེད་ཕུང་པོས་བསྡུས་པ་དེ་ལ་ཨ་ནི་གཟུགས་ཀྱི་ཕུང་པོའི་ཕྱོགས་གཅིག་རྣམ་པར་རིག་བྱེད་མ་ཡིན་པ་བཅས་ཨ་ནི་ཕུང་པོ་ལྔ་ནང་གི་ཚོར་བའི་ཕུང་པོ། འདུ་ཤེས་ཀྱི་ཕུང་པོ། འདུ་བྱེད་ཀྱི་ཕུང་པོ། ད་ཕུང་པོ་ག་ཚད་འདུག་ཕུང་པོ་གསུམ་ཀ་འདུས་ཚར་བ་ད་ཚོར་བའི་ཕུང་པོ་འདུ་ཤེས་འདུ་བྱེད་ཕུང་པོ་ཆ་ཚང་ག་རེ་ཆོས་ཁམས་རེད་བ། ཆོས་ཁམས་རེད་བ་དེ་བྱས། ད་ཕུང་པོ་ལྔ་གཟུགས་ཀྱི་ཕུང་པོའི་ཕྱོགས་གཅིག་ཨ་ནི་ཚོར་བའི་ཕུང་པོ་ཨ་ནི་འདུ་ཤེས་ཀྱི་ཕུང་པོ་འདུ་བྱེད་ཀྱི་ཕུང་པོ་བཅས་ཕུང་པོ་ལྔ་ནང་གི་ད་ཕུང་པོ་གསུམ་དང་ཕྱེད་ཀ་ཙམ་ལས་སོང་དེ་བྱས་ད་སྐྱེ་མཆེད་བཅུ་གཉིས་ནང་ནས་ག་ཚོད་ལས་རེད་ཨ། གཅིག་རེད་ཆོས་སྐྱེ་མཆེད་མ་གཏོགས་ཡོད་མ་རེད་ད་སྐྱེ་མཆེད་བཅུ་དེ་གཟུགས་ཅན་ནང་ཕྱིན་ཚར་སོང་གཟུགས་ཀྱི་ཕུང་པོའི་ནང་སྐྱེ་མཆེད་གཅིག་དེ་ཡིད་ཀྱི་སྐྱེ་མཆེད་ནང་འདུས་ཚར་སོང་ད་གཅིག་མ་གཏོགས་ལྷག་ཡོད་མ་རེད་སྐྱེ་མཆེད་བཅུ་གཉིས་ནང་ག་རེ་རེད་ཆོས་ཀྱི་སྐྱེ་མཆེད་དེ་ལྷག་ཆོས་སྐྱེ་མཆེད་དེ་ཆོས་ཁམས་ནང་འདུས་བཞག་རེད་པ་དེ་བྱས་ད། ཆོས་སྐྱེ་མཆེད་དང་ཆོས་ཁམས་ནང་འདུས་དེ་ད་འདུག་ས་རེད། ད་མདོར་བསྡུས་ན་དང་པོ། སྡུད་བྱེད་གཟུགས་ཀྱི་ཕུང་པོས་བསྡུས་པ་དེར་ག་ཚད་འདུག་ཆོས་ག་ཚད་རེད། ཉི་ཤུ། ཉི་ཤུ་དང་ཕྱེད་ཀ་བྱས། ཡིད་སྐྱེ་མཆེད་ཀྱིས་བསྡུས་པ་དེ་ལ་ཆོས་ག་ཚད་འདུག་དགུ་བྱས། ད་ཉི་ཤུ་སྒང་ལ་དགུ་བྱས་ན་ག་ཚད་རེད། ཉི་རྩ་དགུ། ཉི་རྩ་དགུ་དང་ཕྱེད་ཀ་བྱས། ཆོས་ཁམས་ཀྱིས་བསྡུས་པ་དེ་ལ་ག་རེ་རེད། ཨ་ནི་འོ་ལགས་སོ། རྣམ་པར་རིག་བྱེད་མ་ཡིན་པ་ཕྱོགས་གཅིག་བྱས་ད་དེ་གཉིས་བསྡོམས་པས་གཅིག་བརྩིས་ད་ཉི་རྩ་དགུ་བྱས། དེའི་སྒང་ལ་ག་རེ་ཟེར་ན། ཕུང་པོའི། ཚོར་བའི་ཕུང་པོ། འདུ་ཤེས་ཕུང་པོ་འདུ་བྱེད་ཕུང་པོ་བཅས་ཉི་རྩ་དགུ་ནི

འདི་ལས་སླ་བ་རེ་ཞིག་འདུ་བྱེད་འདི་དཔེ་ལས་སླ་བ་དང་ད་འོག་ལ་འདུ་བྱེད་ཞོག་དེ་རང་རྙོག་དྲ་ཡོད་རེད། དེ་བཞིན་ཤེས་ཡང་སྤྱིར་ན་ཕུང་པོ་སྐྱེ་མཆེད་ཁམས་རང་གི་མཚན་ཉིད་ལས་འཇིག་རེག་ཤེས་པ་འདུལ་བར་བྱ་ད་འདི་གབ་དོ་རྙོག་དྲ་ཡོད་རེད། འདི་སྐབས་དོལ་པའི་འདུ་བྱེད་འདུ་བྱེད་དུ་དཔེ་སྒྲུབ་འདི་དག་དཔེ་སྟབས་བདེ་བའི་བཞི་བཅུ་རེད་དོ། ཡང་དེ་བཞིན་ཁམས་རྣམས་འདུས་ཏེ། འདིར་རྣམ་པར་རིག་བྱེད་མ་ཡིན་པ་ནི་ལན་གཉིས་འདུས་སོ་ཞེས་ཊཱི་ཀ་ལན་གཉིས་འདུས་སོ། ཡང་རྣམ་པར་རིག་བྱེད་མ་ཡིན་པའི་ལན་གཉིས་ག་དུ་འདུས་སོ། གཟུགས་ལ་ཕྱེད་ཀ་འདུས་གཟུགས་ཕུང་ན། གཟུགས་ཕུང་ན་རྣམ་པར་རིག་བྱེད་མ་ཡིན་པ་ཕྱོགས་གཅིག་འདུས། ཨ་ནི། ཕྱོགས་གཅིག་སེམས་རྣམ་པར་རིག་བྱེད་མ་ཡིན་པ་གཅིག་འདུས་སོ། ཡང་ག་རེ་ན་འདུས་སོ། ཆོས་ཁམས་ནང་ལ། འདུ་བྱེད་དེ་གཟུགས་ཀྱི་ཕུང་པོ་བཅས། ཨ་ནི་ཆོས་ཀྱི་སྐྱེ་མཆེད་བཅས། ཆོས་ཁམས། ཡིད་ཀྱི་སྐྱེ་མཆེད་བཅས་ཆོས་ཁམས་དེ་གསུམ་རེ་བ། ད་གཟུགས་ཀྱི་ཕུང་པོ་ན་གཅིག་འདུས་སོ། ཡང་ག་རེ་ཆོས་ཁམས་ན་གཅིག་འདུས་སོ། གཟུགས་ཀྱི་ཕུང་པོ་རེ་བ་གོ། གཟུགས་ཆགས་དེ་རེ་བ། ཆོས་ཁམས་རེ་བ། བྱས་ཙང་གོ་ག་རེ་རེད་བྱས་ཙང་དེ་གཉིས་ལ་འདུས་རེད་སོང་ལན་གཉིས་སུ་འདུས་སོ་ཞེས་ཊཱི་ཀ་ལས་བཤད་དེ་ད་ཊཱི་ཀ་ན་སོང་བྱས། གཟུགས་ཀྱི་ཕུང་པོ་དང་ཆོས་ཀྱི་སྐྱེ་མཆེད་གཉིས་ཀར་གཏོགས་པའི་ཕྱིར་རོ་ད་འདི་གཟུགས་ཀྱི་ཕུང་པོ་རེད་ཆོས་ཀྱི་སྐྱེ་མཆེད་གཉིས་ཀ་ཡིན་པར་ས་འདུས་པ་རེད་སྐྱེ་མཆེད་གཉིས་ཀར་གཏོགས་པའི་ཕྱིར་རོ་དེ་དག་ལས་གཞན་པའི་ཆོས་ཀྱང་མེད་པའི་ཕྱིར་རོ། ཞེས་བྱའོ་ད་དེ་དག་ལས་མེད་པའི་སུ་དོང་ད་འདིར་འདུ་བྱ་དང་འདུ་བྱེད་བསྡོམས་པ་གསུམ་པོ་ག་ཚད་འདུག་སུམ་ཅུ་སོ་གསུམ་སོ་ལྔ་འདུག་བ་ད་འདུ་བྱ་དང་འདུ་བྱེད་གཉིས་ཀ་བསྡོམས་པ་སུམ་ཅུ་སོ་ལྔ་དེ་དག་ལས་ཟུར་པའི་ཆོས་ཅིག་རྩ་བ་ཉིད་ནས་ཡོད་མ་རེད། འདུ་བྱེད་འདུས་བྱས་འདུས་བྱས་འདུས་མ་བྱས་ཀྱི་ཆོས་ཡིན་ན་ཟག་བཅས་ཟག་མེད་ཆོས་ཡིན་ན་དེ་ན་མ་འདུས་པ་ཡོད་མ་རེད། ད་ཆོས་ག་རེ་ཡིན་ནའི་ཟག་བཅས་ཟག་མེད་ཆོས་ཡིན་ན་འདུས་བྱས་འདུས་མ་བྱས་ཆོས་ཡིན་ནའི་རེད་ད་ག་ན་ཞིག་ག་རེ་རེད། ད་ཅིག་ག་འདྲ་ཞིག་དེ་ཁམས་བཅོ་བརྒྱད་རེད་ཕུང་པོ་ལྔ་རེད་སྐྱེ་མཆེད་བཅུ་གཉིས་ན་མ་འདུས་པའི་ཆོས་ཡོད་རེད་ཟེར་ན་ཡོད་མ་རེད་བ། འོ་འདི་གསུངས་པ་རེད། དེ་དག་ལས་གཞན་པའི་ཆོས་ཀྱང་མེད་པའི་ཕྱིར་རོ་ཞེས་བྱ་བའོ། ཇི་ལྟར་འདུ་ཞེ་ན་ད་འདུ་བཞི་ག་རེ་ད་འདི་རེད། ད་ཁམས་གཟུགས་ཀྱི་ཕུང་པོས་ཆོས་ག་ཚད་འདུས་ཀྱི་འདུག་ཆོས་ཉི་ཤུ་པ་ཞིག་འདུས་ཀྱི་འདུག་ཨ་ནི་ཡིད་ཀྱི་སྐྱེ་མཆེད་ཀྱིས་ནི་ཆོས་དགུ་པ་ཞིག་འདུས་ཀྱི་འདུག་ཨ་ནི་ཆོས་ཁམས་ཀྱིས་ནི་ཆོས་ག་ཚད་རེ་ལྔ་རེ་འདུས་ཀྱི་འདུག་བཞི་རེ་ལྔ་རེ་འདུས་ཀྱི་འདུག་དེ་འདུས་ཚུལ་ག་རེ་རེད། ད་འདུས་ཚུལ་འདི་ཤེས་སོ། རང་གི་ངོ་བོ་ཉིད་ཀྱིས་གཞན་གྱི་དངོས་དང་མི་ལྡན་ད་རང་གི་ངོ་བོ་ཡིན་པའི་ཚུལ་གྱིས་འདུས་པ་རེད། ཡིན་པའི་ཚུལ་གྱིས་སུ་དང། ད་འདུ་བྱེད་འདི་འདུ་བྱེད་འདི་ཡིན་པའི་ཚུལ་གྱིས་འདུས་ཚུལ་འདི་རེད། རེད་པ་ནམ་རྒྱུན་ང་ཚོའི་འདུ་བྱེད་དེ་ལ་ཡིན་གཅིག་ཡོད་པའི་ཚུལ་གྱི་འདུ་ཚུལ་དང་ཡིན་པའི་ཚུལ་གྱི་འདུ་ཚུལ་མང་པོ་ཡོད་རེད་པ་ད་ལྟའི་འདུ་ཚུལ་དེ་ག་རེ་ཟེར་ན། འདུ་བྱེད་དེ་དག་འདུ་བྱེད་དེ་ཡིན་པའི་ཚུལ་གྱིས་འདུས་དཔེར་ན་རྣམ་པར་རིག་བྱེད་མ་ཡིན་པའི་གཟུགས་ལྟ་བུ། གཟུགས་ཕུང་གི་ཕྱོགས་གཟུགས་ཕུང་གིས་འདུས་སམ་འདུས་ཏེ་གཟུགས་ཕུང་ཡིན་པའི་ཕྱིར། དེ་ནང་བཞིན་རྣམ་པར་རིག་བྱེད་མ་ཡིན་པ་དེ་ཆོས་ཁམས་ཀྱིས་འདུས་ལགས་སོ་འདུས་ཏེ་ཁོ་ཆོས་ཁམས་ཡིན་པའི་ཕྱིར་དུ་ཟེར་རང་རང་ངོ་ཡིན་པའི་དབང་དུ་འདུ་ཚུལ་དེ་རེད་མ་གཏོགས། ཡོད་པའམ། ཁོ་གཅིག་ཁོ་ཁོ་ཁོ་ཡིན་པ་འདི་ཡིན་པ། ཁོ་ཁོ་ཡིན་པར་གྱུར་པ་དེ་ཡོད་པ་ཙམ་མ་ཡིན་པར་ཁོ་ལ་དེ་ཡོད་པ་ཙམ་མ་ཡིན་པར་ཁོ་རང་དེ་ཡིན་པའི་ཁོ་འདུ་ཚུལ་དེ་རེད་གསུངས་རེད། རང་གི་ངོ་བོ་ཉིད་ཀྱིས་ནི་རང་གི་ངོ་བོ་ཉིད་དུ་བསྡུས་པ་ཡིན་ཏེ། ད། འདུ་བྱེད་དེ་དེའི་འདུ་བྱེད་དེ་ཚུལ་འདུ་ཚུལ་དེ་ག་རེ་རེད། ངོ་བོ་ཡིན་པའི་ཚུལ་གྱིས་འདུ་ཚུལ་དེ་རེད་གསུངས་རེད། འོ་ར། འདུ་བྱེད་དེ་དེ། འདུ་བྱ་ག་རེ་འདུ་བྱེད། ཆོས་གསུམ་པོ་དེ་དེ། འདུ་བྱ་སུམ་ཅུ། སོ་གསུམ་དེ་འདུ་ཚུལ་དེ་ག་རེ་ཟེར་ན། རང་གི་ངོ་བོ་ཡིན་པའི་ཚུལ་དུ་འདུ་ཚུལ་དེ་རེད། དཔེར་ན་ག་རེ་ཟེར་ན། གཟུགས་ཀྱི་ཕུང་པོ་དང། ཡིད་ཀྱི་ཡིད་དང་ཆོས་ཁམས་རྣམས་ལས་གཞན་གྱི་དངོས་པོ་ཆོས་དང་མི་ལྡན་པའི་ཕྱིར་ཏེ་འདུས་བྱས་ཐམས་ཅད་མི་རྟག་པས་འདུས་པ་ཡིན་ནོ། འོ་འདི་རང་བཞིན་གཅིག་པུ་རེད་དཔེར་ན་འདུས་བྱས་ཐམས་ཅད་མི་རྟག་པར་འདུས་པ་ན་གཞན་ཁོ་མི་རྟག་པ་ཡིན་པའི་དབང་དུ་བྱས། རྣམ་པ་གཅིག་ཏུ་ན་ཆོས་རྣམས་ནི་གཞན་གྱི་དངོས་པོ་དང་མི་ལྡན་པའི་ཕྱིར་གཞན་གྱིས། གཞན། འདུས་པ་ནི་མི་འཐད་དོ། ད་རྣམ་པ་གཅིག་ཏུ་ན་ཆོས་རྣམས་ཀྱི་གཞན་གྱི་དངོས་པོ་དང་མི་ལྡན་པའི་ཕྱིར་གཞན་གྱིས་ཟེར་དུས་སྒང་ལ། དེ་ལྟར་ན་འདི་བསྡུ་བྱ་དེ་གསུམ་ན་མི་ད་དེ་གསུམ་ལས་དངོས་པོ་གཞན་ལྡན་གྱི་བར་མི་འདུས་པས་ན་གཞན་གྱིས་གཞན་འདུས་ཡང་མི་འདུ་བ། ད་ག་ཟེར་ན། དེ་གསུམ་ལས་མིན་པའི་ཆོས་བརྗོད་ན། ད་དེ་གསུམ་གྱིས་བསྡུས་ཡོང་དུས་སྒང་ལ། མ་ཡིན་པའི་ཚུལ་གྱིས་འདུས་གསུང་བ་རེད། ད་དེ་ལས་གཞན་པའི་དེ་གསུམ་ལ་མ་འདུས་པའི་ཆོས་ཅིག་མེད་པ་ཡིན་ཙང་ད་དེ་ཐམས་ཅད་ག་རེ་ཟེར་དེ་ཡིན་པའི་ཚུལ་གྱིས་འདུས་པ་རེད་གསུངས་རེད། གཞན་གྱི་དངོས་དང་མི་ལྡན་པའི་ཕྱིར་གཞན་གྱིས་གཞན་འདུས་པ་ནི་མི་འཐད་དོ། དེས་ན་དེ་དག་རང་གིས་རང་གིས་འདུས་པ་ཡིན་ནོ་རང་གིས་རང་གིས་ཟེར་དུས་སྒང་ལ་ཁོ་རང་ཁོ་རང་འདུས་སྐད་ཆ་མ་རེད་རང་གི་དེ་རང་ངོ་བོ་ཡིན་པའི་ཚུལ་གྱིས་འདུས་པ་རེད། འོ་ན་སྟོན་པས་འཁོར་འདུས་སོ་ཞེས་བྱ་བ་ཇི་ལྟར་ཡིན་ཟེར་ན་འོ་ན་སྟོན་པས་འཁོར་འདུས་ན་འང་གང་ཟེར་ན་འཁོར་འདི་སྟོན་པ་རེད་པས་ཟེར་ཡ་ཟེར་སྐད་ཆ་ཡིན་ཟེར་བ་དེ་འདི་ག་ག་རེ་བ་སྟོན་པས་འཁོར་འདུས་སོ་ཞེས་བྱ་བ་ཇི་ལྟར་བསྟན་ཞེ་ན་དེ་ནི་རེས་འགའ་འདུས་ཀྱང་རེས་འགའ་མ་འདུས་པའི་ཕྱིར་བཏགས་པ་བ་ཡིན་གྱི་འདུས་པ་ཡང་དག་མ་ཡིན་ད་འདི་ཁོ་ཅིག་འཁོར་འདུས་སོ་ཟེར་མིང་བར་བཏགས་པ་ཙམ་ལས་མ་གཏོགས་འདུས་ཚུལ་དངོས་འབྲེལ་འདི་མ་རེད་ཟེར་ག་ག་ཟེར་ན་ཅིག་ང་ཚོ་འདི་སྟོན་པས་འཁོར་མང་པོ་བསྡུས་ནས་ཨ་ནི་ཆོས་གསུངས་པ་རེད་བ། དེ་འདུས་ས་དེ་བསྡུ་བྱ་ག་རེ་ཟེར་འཁོར་དེ་སྟོན་པ་ཡིན་དབང་བྱས་མ་རེད་བ། དེ་འདུས་དེ་ག་ས་ན་འདུས་པ་བཏགས་པ་བ་ཙམ་རེད་ཚུར་རུག་རུག་བཟོས་པའམ་ཡང་ཚུར་འཚོགས་པ་ལ་འདུས་ཟེར་ཐ་སྙད་བྱེད་ཀྱི་རེད་བ་མ་གཏོགས་དེ་འདུས་རྒྱུ་དེ་སྡུད་བྱེད་དེ་ཡིན་པའི་དབང་དུ་སྐད་ཆ་མ་རེད་བཏགས་པའི་དབང་དུ་བྱས་རེད། དེ་ནི་རེས་འགའ་འདུས་ཀྱང་རེས་འགའ་མ་ཡིན་པ་བྱས་ཙང་ད་འཁོར་དེ་འདུས་ཡ་གཏན་དུ་འདུས་མ་རེད་བ། རེས་འགའ་འདུས་རེས་འགའ་མ་འདུས་པ་བྱས་ཙང་ད་འདི་ཆོས་ཨ་ནི་སུམ་ཅུ་སོ་གསུམ་སྟེ། དེ་ནང་འདུས་ཚུལ་འདི་གཏན་དུ་འདུས་ཀུན་ཏུ་མ་གཏོགས། དཔེར་ན་གཅིག་རྣམ་པར་རིག་བྱེད་མ་ཡིན་གྱི་གཟུགས་དེ་རེས་འགའ་གཟུགས་ཕུང་རེད་རེས་འགའ་གཟུགས་ཕུང་མ་རེད་སྐད་ཆ་བྱ་ས་མི་འདུག་ག་རེས་འགའ་ག་རེ་ཆོས་ཁམས་རེད་ཆོས་ཁམས་མ་རེད་སྐད་བྱ་ས་མི་འདུག་ག་ད། འཁོར་འདུས་ཟེར་དུས་སྒང་ལ་སྐབས་རེ་འདུས་ཀྱི་རེད་སྐབས་རེ་འདུས་ཀྱི་མ་རེད་བ། ཕྱོགས་གཅིག་ནས་འདི་འདུས་ཡ་འདི་ཡང་བཏགས་པ་བ་ཙམ་རེད་མ་གཏོགས་འཁོར་ག་རེ་མ་རེད། འདི་ཡིན་པའི་གཅིག་མཚན་ཉིད་པ་འདི་མ་རེད་ཟེར་ཡིན་པའི་དབང་དུ་འདུས་ཚུལ་འདི་མ་རེད་ཟེར་བ་ཅི་ལྟར་འདུས་ཟེར་ཐ་སྙད་བྱེད་ཀྱི་རེད་བ། སྡུད་བྱེད་གསུམ་གྱིས་བསྡུ་བྱ་འདི་བསྡུ་བ་དག་ཡིག་ཆུང་ན་ད་ལྟ། གལ་ཏེ་སྡུད་བྱེད་གསུམ་གྱིས་བསྡུ་བྱ་སུམ་ཅུ་རྩ་གཉིས་བསྡུས་པ་དེ་དག་བྱས་པ། མི་རྟག་པས་ལྟར་རང་གིས་རང་གིས་བསྡུས་པའི་རང་གིས་རང་བསྡུས་པའི་བསྡུ་བ་མཚན་ཉིད་པའམ་འོན་ཏེ་སྟོན་པས། བསྡུ་དངོས་བཞིས་འཁོར་བསྡུས་པ་ལྟར་གཞན་གྱིས་གཞན་བསྡུས་པའི་བསྡུ་བ་བཏགས་པ་བ་ཡིན་ཞེ་ན། དེ་དག་ནི་འོ་བྱས་ཙང་ད་སྟོན་པས་བསྡུ་དངོས་པོ་བཞིས་བསྡུས་ཟེར་ཡ་དེ་ནི་སྟོན་པས་འཁོར་བསྡུས་ཟེར་ཡ་དེ་བསྡུས་སྟངས་ཤིག་འདུག་པ་དེ་རེད་ཡང་ན་རང་གིས་རང་ངོ་བསྡུས་པ་ཟེར་ན་རང་གིས་རང་གི་ངོ་བསྡུས་པའི་ཚུལ་གྱིས་བསྡུས་པ་རེད་མ་གཏོགས་དེ་སྟོན་པས་འཁོར་བསྡུས་པ་ནང་བཞིན་གྱི་ལྟར་ཅིག་བསྡུས་སྟངས་དེ་མ་རེད་གསུང་བསྡུ་བ་དེ་དག་ནི་རང་གིས་རང་གིས་བསྡུས་པའི་བསྡུ་བ་མཚན་ཉིད་པ་ཡིན་གྱི་བཏགས་པ་བ་ནི་མ་ཡིན་ཏེ་རིམ་པ་ལྟར་བསྡུ་བྱ་དེ་དག་སྡུད་བྱེད་དེ་དག་རང་གི་ངོ་བོ་ཉིད་ཀྱིས་ཏེ་རང་གི་ངོ་བོ་ཉིད་ཡིན་པའི་ཕྱིར་དང་གཞན་གྱི་དངོས་པོ་དང་མི་ལྡན་པའི་ཕྱིར་རོ་འདི་རེད་ད་ཀ་ཡིག་འབྱུང་ན་འདུ་བ། ཡག་འདུག་ཟེར་ད་བས་ཅི་འདི་འདྲི་ཟེར་བ། ད་འདི་ག་རེད་ཟེར་ན་ད་ཕུང་པོ་ཟེར་ཡག་དེ་འདྲ་ཡོད་རེད་ཕུང་པོ་ལྔ་ཡོད་རེད་ཨ་ནི་དེ་ནང་བཞིན་ཁམས་དེ་འདྲ་དེ་འདྲ་ཡོད་རེད་སྐྱེ་མཆེད་དེ་འདྲ་མང་པོ་བཤད་སོང་ད་འདི་དག་ཚུར་བསྡུས་ན། འདུ་བ་ཉུང་ཤོས་ཆོས་ག་རེ་ནང་འདུ་ཆོས་གསུམ་ནང་འདུ་འགྲོ་ག་རེ་ནང་འདུ་རེད་གཟུགས་ཀྱི་ཕུང་པོ་ཡིད་སྐྱེ་མཆེད་ཨ་ནི་ཆོས་ཁམས་འདི་ནང་འདུ་འགྲོ་གི་རེད་ད་འདི་ནང་མ་འདུ་བའི་ཨ་ནི་ཆོས་ཡོད་པ་མ་རེད་ཟེར་མདོར་བསྡུས་ན་ཅིག་ཕར་ཕྱེ་བཀྲམ་ཡང་དཔེ་ཞིབ་ཚགས་པོ་བྱས་སོང་ཡང་ཚུར་ཅིག་མདོར་བསྡུས་ན་ཡང་ཅིག་སྟབས་བདེ་པོ་བྱས་ཡོད་ན་འདུ་འགྲོ་ཡོད་རེད་ཡང་ཞིབ་ཚགས་པོ་བྱས་ན་འདུ་འགྲོ་ཡོད་ཟེར་བ་ཅི་རེད་འདུག་པ་ད་འོག་ལ་དེ་བརྗོད་ཡ་དེ་དཔེ་དཀའ་ལས་འོར་ཀྱང་ཟེར་དུས་ཁབ་ཏུ་རྙོག་འགྲོ་ཡོད་རེད་ད་འདི་དེ་འདྲའི་འདོགས་གོ་ལ་ག་རེ་རེད་འདུག།